ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་སུམ་ཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སྲིད་བློན Narendra Modi མཆོག་དགུང་གྲངས་བདུན་ཅུ་དོན་གསུམ་ལ་ཕེབས་པའི་སྐུའི་འཁྲུངས་སྐར་ལ་འཚམས་འདྲི་སྩལ་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་ལྷོ་ཕྱོགས་སྦེང་ལོར་གྱི་ལྷོ་སྤྱི་དང་རྩིས་པ་གཉིས་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་གཞུང་ནས་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལ་རོགས་སྐྱོར་གྱི་ཆེད་དུ་འཆར་འབུལ་ཞུ་རྒྱུའི་སྔོན་འགྲོའི་རྟོག་ཞིབ་ཀྱི་སྐོར་བསྐྱོད་གནང་བ་དེ་མཇུག་སྒྲིལ་གནང་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང།

སྐུའི་འཁྲུངས་སྐར་གྱི་འཚམས་འདྲི་གནང་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་བཅུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དྷི་མཆོག་དགུང་གྲངས་བདུན་ཅུ་དོན་གསུམ་ལ་ཕེབས་པའི་འཁྲུངས་སྐར་ལ་འཚམས་འདྲི་བསྩལ་གནང་འདུག། དེ་ཡང་འཚམས་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཀྱི་གོ་སྐབས་འདི་བཟུང་ནས་སྲིད་བློན་མོ་དི་མཆོག་ལ་འདི་ལོ་རྒྱ་གར་ནང་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ལམ་ལྷོང་ལྡན་པ་ཞིག་བྱུང་བར་དགའ་བསུའི་འཚམས་འདྲི་ཞུས་པ་དང་ལྷག་པར་དུ་འདི་ལོའི་ལྷན་ཚོགས་ཀྱི་གླེང་གཞི་གཙོ་བོ་ཝཱ་སུ་དེ་བྷ་ཀུ་ཊམ་བ་ཀམ་མམ་གོ་ལ་གཅིག་ཁྱིམ་ཚང་གཅིག་དང། མ་འོངས་མདུན་ལམ་གཅིག་ཞེས་པའི་གླེང་གཞི་དེ་སྐུ་ཉིད་ཀྱི་དགོངས་གཞི་དང་རན་པོ་དང་མཚུངས་པོ་ཡོད་པ་དང་ངོས་རང་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་ཐོག་བློས་འགེལ་བརྟན་པོ་འཛིན་མཁན་ཞིག་དང་གཞན་ལའང་གང་ཐུབ་ཀྱིས་དེའི་གལ་གནད་བརྩི་མཐོང་བྱ་རྒྱུར་བློ་སྟོབས་སྤེལ་བཞིན་ཡོད་པ་བཀའ་གནང་ཡོད་འདུག་གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན།
ཨ་ནི་དེ་རིང་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གི། དགུང་ལོ་བདུན་ཅུ་དོན་གསུམ་ལ་ཕེབས་པའི་སྐྱེས་སྐར་ཁེལ་བསྡད་ཡོད་རེད། དེ་ལ་རྒྱལ་བ་རིན་པོ་ཆེས་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲིའི་བཀའ་ཡིག་བསྩལ་ཡོད་རེད། དེ་དང་ཆབས་ཅིག་ཉེ་ཆར་རྒྱལ་ས་ལྡི་ལི་ལ་རྒྱ་གར་གཞུང་གི་གོ་སྒྲིག་འོག་ལ་སྟོབས་ཆེན་རྒྱལ་ཁབ་ཉི་ཤུ། G-20། བྱས་འཆར་དེ་ཚོགས་ཆེན་ཉི་མ་གཉིས་རིང་ལ་འཚོགས་པ་རེད། དེའི་བར་གང་ཅིའི་ཐད་ནས་ལམ་ལྷོང་ཡག་པོ་ཞིག་བྱུང་ཡོད་པ་དང་ཚོགས་འདུའི་བརྗོད་བྱ་གཙོ་བོ་དེ་ག་རེ་རེད་ཟེར་ན་འཛམ་བུ་གླིང་གི་གོ་ལ་གཅིག་དང་ཁྱིམ་ཚང་གཅིག་མ་འོངས་པའི་མདུན་ལམ་གཅིག་བཅས་འདུག་སེ་ཡིན་པ་དེ་རྒྱལ་བ་རིན་པོ་ཆེ་གི་ཞེ་པོ་རན་པོ་དང་མཚུངས་པ་ཞིག་རེད་འདུག་རྒྱ་བོད་རིན་པོ་ཆེ་ངོས་ནས་ཡང་དུས་རྒྱུན་འགྲོ་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་འཛིན་དགོས་པའི་བཀའ་སློབ་དེ་ད་ག་དུས་ཡིན་ནའི་ག་པར་འདུག་སེ་བཀའ་གནང་གི་ཡོད་བརྟེན་དེ་དང་མཚུངས་པ་ཞེ་དྲག་དེ་མཚུངས་པ་ཞེ་པོ་རེད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་དེའི་ནང་ད་དུང་མགོན་པོ་གང་ཉིད་རྒྱ་གར་གྱི་སྐུ་མགྲོན་རྒྱུན་རིང་ཤོས་ཡིན་པའི་ཆ་ནས་ད་ཆ་རྒྱ་གར་རྒྱལ་ཁབ་ཀྱི་གནས་བབ་དང་ཆེ་མཐོང་རྒྱལ་སྤྱིའི་ཐོག་འབུར་དུ་ཐོན་བཞིན་པ་དེ་ཡང་ཉེ་ལམ་རྒྱ་གར་ནང་ཚོགས་པའི G20 ལྷན་ཚོགས་འམ་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ནས་དངོས་སུ་མཐོང་ཐུབ་པར་སྐུ་ཉིད་ཡིད་ཚིམ་པོ་དང་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་བཀའ་གནང་ཡོད་འདུག། གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་རྒྱལ་པ་འཆི་མེད་རིག་འཛིན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་དོན། དེ་དང ྋགོང་ས་མཆོག་རྒྱ་གར་ལ་རྒྱུན་རིང་ཤོས་ད་བཞུགས་མཁན་བཞུགས་འགོར་བ་འདི་སྐུ་མགྲོན་གཙོ་བོ་ཡིན་པའི་ཆ་ནས་གཙོ་བོ་ཞིག་ཡིན་པའི་ཆ་ནས་ད་ག་ཚོད་རྒྱ་གར་ལ་དེང་སང་རྒྱལ་སྤྱིའི་ཐོག་ལ་གང་ཅིའི་ཐད་ནས་ཆེ་མཐོང་ཆེ་རུ་འགྲོ་ཡ་དང་གཟི་བརྗིད་དེ་ཚོ་ཞེ་དྲག་ཅིག་ད་ཡག་པོ་འགྲོ་གི་ཡོད་ཙང་རྒྱ་གར་གྱི་ད་ཉེ་ཆར་ག་རེ་ཟེར་ད་ཚོགས་འདུ་ཆེན་མོ་དེ་ཚོགས་པ་དེས་དཔེ་གསལ་པོ་ཞེ་པོ་ཅིག། བསྟན་སོང་ཨ་ནི་ད་རྒྱལ་བ་རིན་པོ་ཆེ་ཨ་ནི་དཔེ་ཧ་ཅང་གི་ད་ག་རེ་ཐུགས་དགྱེས་པོ་བྱུང་ཞེས་བཀའ་གནང་ཡོད་རེད།
དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་འཚེ་མེད་ཞི་བ་དང་བྱམས་སྙིང་རྗེའི་ལྟ་གྲུབ་དེ་བཞིན་ལོ་ངོ་གཅིག་སྟོང་ལྷག་གི་རིག་གཞུང་ཞིག་དང་རྒྱ་གར་ནི་འཛམ་གླིང་ནང་གི་མང་གཙོའི་ལམ་ལུགས་ལྡན་པའི་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་ཞིག་ཡིན་པ་དང། ཆོས་ལུགས་འདྲ་མིན་མང་པོ་བརྟན་ལྷིང་དང་འཆམ་མཐུན་མཉམ་གནས་ཀྱི་དཔེ་མཚོན་རྒྱལ་ཁབ་ཅིག་དང་ལྷག་པར་དུ་རྒྱ་གར་རྒྱལ་ཁབ་དེ་བཞིན་ཚན་རིག་དང་འཕྲུལ་རིག་ཐོག་ཡར་རྒྱས་འགྲོ་བཞིན་པ་ལ་བསྔགས་བརྗོད་མཛད་ཀྱི་ཡོད་ཅེས་དང་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་མང་གཉིས་ནས་འདས་པའི་མི་ལོ་དྲུག་ཅུ་རེ་བཞིའི་རིང་བོད་མི་རྣམས་ལ་མཐུན་འགྱུར་རོགས་རམ་རྒྱ་ཆེ་གནང་བར་བཀའ་དྲིན་ཆེ་ཞུ་བཞིན་ཡོད་ཅེས། འཚམས་འཕྲིན་ནང་འཁོད་ཡོད་འདུག་མགོན་པོ་མཆོག་གི་འཚམས་འཕྲིན་དེའི་ནང་མཐའ་མཇུག་སྲིད་བློན་མོ་དི་མཆོག་སྔར་བཞིན་གཟུགས་གཞི་བདེ་ཐང་དང་ནད་མེད་ཚེ་རིང་རྒྱ་གར་མི་མང་གི་རེ་བ་དང་མངོན་འདོད་འགྲུབ་རྒྱུར་ལམ་ལྷོང་དང་འཛམ་གླིང་འདི་ཞི་བདེ་དང་བྱམས་བརྩེ་ལྡན་པ་ཞིག་བསྐྲུན་ཐབས་སུ་མཐུན་འགྱུར་ཞབས་འདེགས་བསྒྲུབ་ཐུབ་པའི་ཐུགས་སྨོན་མཛད་ཡོད་པ་འཁོད་ཡོད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་མི་ལོ་ཧྲིལ་པོ་བཅོ་ལྔ་འཁོར་བའི་དུས་དྲན་ཞིག་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་ཟློས་གར་ཚོགས་ཁང་དུ་སྲུང་བརྩི་གནང་ཡོད་འདུག་སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་ཡིན་པ་དང། བོད་རྒྱའི་དཀའ་རྙོག་སེལ་མེད་པར་ལྷག་ཡོད་པར་ཨ་མི་རི་ཀའི་གྲོས་ཚོགས་ནས་ངོས་འཛིན་ཡོང་ཐུབ་པའི་ལམ་ཁ་ཞིག་ཡོད་པ་བཞིན། དེ་ང་ཚོས་རྒྱལ་ཁབ་གཞན་མང་པོར་ཡང་འབད་བརྩོན་གང་ཐུབ་བསྟེན་དགོས་པ་ཆགས་ཡོད་ཅེས་གསལ་སྟོན་གནང་འདུག་ཡང་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང། དབུ་མའི་ལམ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་བྱུས་ཤིག་ཡིན་པ་དང། དེའི་སྒྲོམ་གཞི་ད་ལྟའི་རྒྱ་ནག་གི་དབང་བསྒྱུར་དང་བོད་ཀྱི་ཆ་བགོས་ཀྱི་གནས་བབ་ང་ཚོས་ཁས་ལེན་གནང་གི་མེད་པ་རེད་ཡིན་ན་ཡང། བོད་ཀྱི་དངོས་ཡོད་གནས་བབ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ད་ལྟའི་ཆར་རྩོད་ལེན་བྱེད་ཀྱི་མེད་པར། མཐའ་གཉིས་སུ་མ་ལྷུང་བར་འགྲིག་ཐབས་ཡོང་བའི་སྲིད་བྱུས་ཤིག་ཆགས་ཀྱི་ཡོད་ཅིང། ང་ཚོའི་དམིགས་ཡུལ་གཙོ་བོ་དེ་རྒྱ་ནག་གཞུང་དང་བཀའ་མོལ་ཞི་འགྲིག་ཡོང་ཐུབ་རྒྱུ་ཆགས་ཡོད་པས། དེ་ཡོང་ཐབས་སུ་ཅི་དགོས་བོད་མིའི་སྒྲིག་འཛུགས་ཀྱིས་གནང་བསྡད་ཀྱི་ཡོད་པ་བཞིན། མ་འོངས་དབུ་མའི་ལམ་ལས་འགུལ་ཁང་གིས་ཀྱང་རྣམ་དཔྱོད་བཏོན་ནས་ཕྱག་ལས་གནང་ཐུབ་པ་ཡིན་ན་ཐུགས་ཕན་ཆེན་པོ་གསོས་ཀྱི་རེད་ཅེས་གསལ་སྟོན་གནང་འདུག་དེ་བཞིན་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས། དབུ་མའི་ལམ་གྱི་སྲིད་བྱུས་དེ་འདས་པའི་ལོ་ངོ་སུམ་ཅུ་ལྷག་ནས་ད་ལྟའི་བར་དང། མ་འོངས་པར་ཡང། རྒྱལ་སྤྱི་དང་རྒྱ་ནག་གཉིས་ཀར་འགྱུར་འགྲོས་ཆེན་པོ་ཞིག་མ་ཕྱིན་བར་དང། བོད་དོན་བདེན་མཐའ་སེལ་བའི་ཐབས་ལམ་གཉིས་པ་དེ་ཡིན་པས། འདིའི་ཐོག་ཆབ་སྲིད་ཀྱི་དབང་འཛིན་དང་འཛིན་སྐྱོང་གྱི་ལས་སྣེ་ཙམ་ལ་འགན་མ་བཀལ་བར། གཞི་རིམ་མང་ཚོགས་ཀྱི་ནང་རང་འགུལ་གྱི་དང་བླངས་ལས་འགུལ་རྒྱུན་མཐུད་ནས་དགོས་པ་དེ་མེད་དུ་མི་རུང་བ་ཞིག་རེད་ཅེས་གསལ་སྟོན་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་ཀོལ་ཀ་ཏའི་གཙུག་ལག་སློབ་གཉེར་ཁང་ནང་བོད་ཀྱི་གནད་དོན་དང་འབྲེལ་བའི་བགྲོ་གླེང་དང་འགྲེམས་སྟོན་ཞིག་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་འདོན་བྱུང་བར་གཞིགས་ན་ཕྱི་དྲིལ་ལས་ཁུངས་ཀྱི་འགྲོ་བ་མིའི་ཐོབ་ཐང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚན་པ་དེ་བཞིན་བོད་ཀྱི་འགྲེམས་སྟོན་སྡེ་ཚན་བཅས་ཐུན་མོང་གིས་གྲོང་ཁྱེར་ཀོལ་ཀ་ཏཱ་ནས་འགོ་འཛུགས་ཀྱིས་ནུབ་བྷང་ག་ལིའི་མངའ་སྡེ་སི་ལི་གུ་རི་དང་རྡོ་རྗེ་གླིང་དེ་ནས་རིམ་བཞིན་འབྲས་ལྗོངས་མངའ་སྡེའི་སྒང་ཏོག་བཅས་པའི་ནང་བོད་དོན། འབྲེལ་བའི་གཏམ་བཤད་དང་བགྲོ་གླེང་འགྲེམས་སྟོན་བཅས་གོ་སྒྲིག་ཞུས་པ་བརྒྱུད་བོད་ཀྱི་གནད་དོན་མང་ཚོགས་ལ་གོ་རྟོགས་སྤེལ་ཐབས་ཀྱི་ལས་འགུལ་ཞིག་སྤེལ་རྒྱུ་ཡིན་འདུག་གོང་དུ་ཞུས་པ་ལྟར། ཐོག་མར་གྲོང་ཁྱེར་ཀོལ་ཀ་ཏའི་ནང་སཾ་སྐྲྀ་ཏའི་གཙུག་ལག་སློབ་གཉེར་ཁང་ནང་བོད་དོན་རྒྱབ་སྐྱོར་དང་བགྲོ་གླེང་དང་འགྲེམས་སྟོན་གོ་སྒྲིག་ཞུ་མཁན Professor Ruby Mukherjee དང Doctor Moushmi Bhattacharya། ད་ག་ནང་བཞིན། ཕྱི་དྲིལ་ལས་ཁུངས་ཀྱི་འབྲེལ་ཡོད་བསྟན་འཛིན་ཀུན་མཁྱེན་ལགས་དང་བློ་བཟང་སྐྱིད་འཛོམས་ལགས་རྣམ་གཉིས་ནས་བགྲོ་གླེང་ནང་གཏམ་བཤད་སྤེལ་གནང་ཡོད་འདུག་བགྲོ་གླེང་སྐབས་སློབ་དཔོན་རུ་པི་མུ་ཁར་ཇི་མཆོག་གིས། བོད་དང་རྒྱ་གར་གཉིས་བར་དེ་སྔ་ནས་འབྲེལ་བ་ཡག་པོ་ཡོད་པ་ཞིག་ཡིན་དུས་ད་ལྟའི་ཆར་བོད་ཀྱི་གནད་དོན་ཐོག་རྒྱ་གར་མང་ཚོགས་ནས་རྒྱབ་སྐྱོར་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་ཡང་ཕྱི་དྲིལ་ལས་ཁུངས་ཀྱི་འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱི་བསྟན་འཛིན་ཀུན་མཁྱེན་ལགས་ནས་བཙན་བྱོལ་བོད་མིའི་གནས་སྟངས་ངོ་སྤྲོད་གནང་བ་དང་ལྷག་པར་དུ་ད་ལྟའི་དུས་ཚོད་འདིར་རྒྱ་ནག་གཞུང་ནས་བོད་མི་ཚོའི་ཆོས་དང་རིག་གཞུང་ཙམ་མ་ཡིན་པར་ཕྲུ་གུ་ཆུང་ང་ཚོ་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གི་གཏན་འཇགས་སློབ་གྲྭ་ཁག་ནང་ཁྲིད་དེ་རྒྱ་ནག་གུང་ཁྲན་གྱི་ལྟ་གྲུབ་སློབ་གསོ་སྤྲོད་ཡོད་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་ཡོད་པ་རེད། ད་ག་ནང་བཞིན་ཕྱི་དྲིལ་ལས་ཁུངས་ཀྱི་ཉམས་ཞིབ་ཚན་པའི་འབྲེལ་ཡོད་བློ་བཟང་སྐྱིད་འཛོམས་ལགས་ནས་བོད་དང་རྒྱ་གར་གྱི་འབྲེལ་བའི་སྐོར་གསུངས་པ་དང་ཆབས་ཅིག་བོད་ཀྱི་གནད་དོན་དེ་སེལ་ཐབས་བྱེད་རྒྱུ་ནི་རྒྱ་གར་གྱི་སྲུང་སྐྱོབ་དང་འབྲེལ་བ་ཆགས་ཀྱི་ཡོད་ཅེས་གསུངས་འདུག་ཉིན་མོ་དེ་འགྲེམས་སྟོན་བཤམས་པའི་སྐབས་སློབ་ཕྲུག་དང་མང་ཚོགས་ནས་དོ་སྣང་ཆེན་པོ་ཞུས་ཡོད་འདུག་ཕྱི་དྲིལ་ལས་ཁུངས་ཀྱི་འབྲེལ་ཡོད་ཚོས་ཚེས་བཅུ་དགུ་ནས་བཟུང་ཐོག་མར་སི་ལི་གུ་རི་དང་རིམ་པས་རྡོ་རྗེ་གླིང་དང་སྒང་ཏོག་བཅས་པའི་ནང་ཉིན་གྲངས་བཅུ་གཅིག་རིང་བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་གནང་རྒྱུ་ཡིན་འདུག། བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ས་མཚམས་སུ་གནས་སྡོད་བྱེད་མཁན་གྲོང་གསེབ་པའི་འཚོ་བར་ཧ་ཅང་དོ་ཕོག་ཆེན་པོ་བྱུང་ཡོད་པ། ANI གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་ལ། བལ་ཡུལ་གྱི Kathmandu Post ཞེས་པའི་གསར་ལས་ཁང་ནས་ཀྱང་གནས་ཚུལ་སྤེལ་བའི་ནང། ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་འགོས་ཁྱབ་བྱུང་བའི་སྐབས། ཨུ་རའི་ས་མཚམས་ཐེ་བའི། རྒྱ་ནག་དང་ས་འབྲེལ་ཡོད་པའི་ས་མཚམས་ཚང་མ་སྒོ་བརྒྱབ་པ་དེས། སུ་དུར་པ་ཆིམ་ཞིང་ཆེན་གྱི་རི་ཁྲོད་རྫོང་བེ་ཧང་གི་ཀ་ལུ་དཱ་མི་ས་ཁུལ་དུ་ས་མཚམས་ཕར་ཚུར་ཚོང་རྒྱབ་མཁན་གྱི་གྲོང་གསེབ་པའི་འཚོ་བར་དོ་ཕོག་ཆེན་པོ་ཐེབས་ཡོད་འདུག་བལ་ཡུལ་གྱི་ཀ་ལུ་དཱ་མི་ས་མཚམས་སུ་ལུག་གི་ཚོང་རྒྱབ་མཁན་ཞིག་གིས་ཨུ་རའི་ས་མཚམས་བརྒལ་ནས་བོད་ཕྱོགས་སུ་ཚོང་རྒྱབ་ཏུ་འགྲོ་རྩིས་བྱས་ཀྱང་རྒྱ་ནག་གཞུང་གིས་བོད་ནང་འགྲོ་རྒྱུར་ཆོག་མཆན་མ་སྤྲད་པར་ས་མཚམས་བརྒལ་ནས་འགྲོ་རྒྱུར་ཁག་པོ་ཆགས་ཡོད་པ་བཀོད་འདུག། བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ཕྱོགས་གཉིས་ཀྱི་ས་མཚམས་སུ་ཚོང་ཙག་ཙིག་དང་སྒོ་ཕྱུགས་སེམས་ཅན་གསོ་སྐྱོང་བྱེད་མཁན་ཚོར་ཧ་ཅང་དོ་ཕོག་ཆེན་པོ་ཐེབས་ཡོད་འདུག་དེ་སྔ་དཱ་མི་ས་ཁུལ་དུ་གནས་སྡོད་བྱེད་མཁན་བལ་པོའི་གྲོང་གསེབ་པ་ཚོས་བོད་ཀྱི་སྟོད་མངའ་རིས་སྤུ་ཧྲེང་ཁུལ་དུ་འབྲུ་དང་ནས་སྲན་མའི་རིགས་ཟི་སྒྲོན་གྱི་སི་པན་སོགས་ཀྱིས་འཚོང་གི་ཡོད་པ་དང། བོད་ཀྱི་ཐོན་ཁུངས་བལ་དང་ཚྭ་སོགས་ཚུར་ཉོས་ནས་བལ་ཡུལ་ནང་ལ་འཚོང་གི་ཡོད་འདུག་དེ་བཞིན་ཁུལ་དེའི་ས་མཚམས་ཀྱི་གྲོང་གསེབ་པ་ཕལ་ཆེ་བ་དང་བོད་མིའི་དབར་འབྲེལ་བ་ཡང་ཧ་ཅང་བཟང་པོ་ཡོད་འདུག་བོད་མི་མང་པོ་བལ་ཡུལ་གྱི་བི་ཧང་གྲོང་གསེབ་ནང་གྲོགས་པོ་ཐུག་ཏུ་ཡོང་བ་དང་ཚྭ་དང་བལ་གྲོང་གསེབ་པར་འཚོང་བ་སོགས་བྱེད་ཀྱི་ཡོད་འདུག་ལ། ས་མཚམས་སྒོ་མ་བརྒྱབ་བར་བལ་ཡུལ་གྱི་བྷི་ཧང་གི་གྲོང་གསེབ་དང་བོད་མི་ས་མཚམས་སུ་ཕར་འགྲོ་ཚུར་འོང་བྱེད་ཀྱི་ཡོད་འདུག་འོན་ཀྱང་རྒྱ་ནག་དང་བལ་ཡུལ་གཞུང་གཉིས་ཀས་ས་མཚམས་བསྐྱར་དུ་སྒོ་ཕྱེ་རྒྱུར་དེ་ཙམ་གྱི་དགའ་མོས་བྱེད་ཀྱི་མེད་ལུགས ANI གསར་ལས་ཁང་གིས་བཤད་བཞག།
འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་མཆོག་ནས་རྒྱ་ནག་ལ་ཏོག་དབྱིབས་གཉན་རིམས་ཐོག་མར་བྱུང་རྩའི་སྐོར་ཉམས་ཞིབ་མཐིལ་ཕྱིན་པ་ཡོང་ཐབས་སུ་ཆ་འཕྲིན་མཉམ་སྡེབ་བྱེད་དགོས་ལུགས་འགྲེལ་བརྗོད་གནང་འདུག་དེ་ཡང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་སྐུ་ཞབས Tedros Ghebreyesus མཆོག་གིས Financial Times ཞེས་པའི་གསར་ཤོག་ལས་ཁུངས་ལ་གསུངས་པ་ཞིག Reuters གསར་ལས་ཁང་ནས་ལུང་འདྲེན་བྱས་པ་ལྟར་ན་ཁོང་གིས་རྒྱ་ནག་ལ་ཀོ་བིད་བཅུ་དགུའམ་ཏོག་དབྱིབས་ནད་རིམས་འདི་བཞིན་ཐོག་མར་རྒྱ་ནག་ནས་ཐོན་ཡོད་པ་སོང་ཙང་དེའི་འབྱུང་རྩ་ག་འདྲ་ཡིན་མིན་སོགས་བརྟག་དཔྱད་མཐིལ་ཕྱིན་པ་ཞིག་ཡོང་ཐབས་སུ་དམིགས་ཏེ་ཉམས་ཞིབ་ཡག་པོ་ཞིག་ཡོང་རྒྱུར་ཆ་འཕྲིན་མཉམ་གཏོད་ཀྱིས་རྟོག་ཞིབ་བྱེད་བཅུག་དགོས་པའི་ནན་བརྗོད་གནང་ཡོད་ལུགས་གསུངས་འདུག་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་མཇུག་ནས་ཐོག་མར་རྒྱ་ནག་ནས་ཐོན་པའི་ཏོག་དབྱིབས་གཉན་རིམས་འདི་བཞིན་ད་ལྟའང་སངས་དྲག་ཕྱིན་མེད་པ་མ་ཟད་སྔོན་འགོག་གི་ཁབ་སྣ་ཚོགས་ཤིག་ད་བར་བཟོ་སྐྲུན་བྱས་ཟིན་པ་དང་ད་དུང་མུ་མཐུད་ནས་སྔོན་ཁབ་བཟོ་རྒྱུར་ཐོག་མའི་འབྱུང་རྩའི་རིགས་ཤེས་རྟོགས་དགོས་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན་ལུགས་འཛམ་གླིང་ཁྱོན་ཡོངས་ཀྱི་སྨན་སྦྱོར་བཟོ་གྲྭ་ཁག་ནས་བཤད་བཞིན་ཡོད་པ་དང་ལྷག་པར་དུ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ལས་ཁུངས་ནས་མུ་མཐུད་ནས་རྒྱ་ནག་ལ་ནན་བརྗོད་ཀྱི་འབོད་སྐུལ་གནང་བཞིན་ཡོད་པ་དང་ཆབས་ཅིག་སྤྱི་ཁྱབ་འགན་འཛིན་མཆོག་ནས་ནད་འདིའི་འབྱུང་རྩའི་སྐོར་གསལ་པོ་ཞིག་ཤེས་རྟོགས་མ་བྱུང་བར་ཚོད་དཔག་གི་ལས་དོན་སྤེལ་བ་ཡིན་ན་དོན་དག་སོན་པ་ཞིག་ཡོང་ཐབས་མེད་ལུགས་གསུངས་ཡོད་པ་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང།
རྒྱ་ནག་གིས་ཐའེ་ཝན་མཚོ་ཁའི་སྟེང་གནམ་དམག་གནམ་གྲུ་ཉི་ཤུ་ཙམ་འཕུར་སྐྱོད་བྱེད་བཞིན་ཡོད་ལུགས་ཐའེ་ཝན་གྱི་བདེ་སྲུང་ལས་ཁུངས་ནས་གསུངས་འདུག་དེ་ཡང་ཐའེ་ཝན་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་གཟའ་ཉི་མའི་ཉིན། ཐའེ་ཝན་དང་རྒྱ་ནག་གི་ས་མཚམས་སུ་འཁེལ་བའི་ལྷོ་ཤར་མཚམས་སུ་རྒྱ་ནག་གི་གནམ་དམག་གནམ་གྲུ་ཉི་ཤུ་རྩ་བརྒྱད་ཙམ་འཕུར་སྐྱོད་བྱེད་བཞིན་ཡོད་ལུགས་དང་དེ་ནི་རྒྱ་ནག་གི་དམག་སྦྱོང་གི་ཆ་ཤས་ཅིག་རེད་ཅེས་གསུངས་འདུག་ལ། ཐའེ་ཝན་གྱི་ངོས་ནས་ད་ལྟའི་ཆར་གནད་དོན་འདིའི་ཐོག་མུ་མཐུད་ནས་རྟོག་ཞིབ་གནང་བཞིན་ཡོད་ལུགས་གསུངས་ཡོད་པ་རེད། བདུན་ཕྲག་སྔོན་མའི་ནང་རྒྱ་ནག་གིས་ཐའེ་ཝན་མཚོ་ཁའི་ཐོག་ཨ་རི་དང། ཁ་ན་ཏའི་གྲུ་གཟིངས་གཉིས་འགྲུལ་བཞུད་བྱེད་ཀྱི་ཡོད་ལུགས་ཤེས་རྟོགས་བྱུང་བའི་རྗེས། རྒྱ་ནག་ངོས་ནས་ཀྱང་དེར་ཞིབ་པའི་དོགས་ཟོན་བྱེད་ཀྱི་ཡོད་ལུགས་བཤད་པའི་སྐབས་སུའང། རྒྱ་ནག་གིས། མཚོ་ཁ་དང་མཁའ་དབྱིངས་གཉིས་ཀའི་ཐོག་ནས་དམག་དོན་གྱི་སྡིགས་ར་བསྐུལ་བའི་གནས་ཚུལ་བྱུང་ཡོད་ལུགས་ཐེ་ཝན་གྱིས་གསུངས་ཡོད་པ་བཅས་གང་ལྟར་ཐེ་ཝན་གྱིས་ཉེ་བའི་དུས་ཡུན་རིང་རྒྱ་ནག་གི་ཕྱོགས་ནས་ཐེ་ཝན་ཐོག་མཁའ་དབྱིངས་དང་མཚོ་ཐོག་གཉིས་ཀའི་ཐོག་ནས་དམག་སྦྱོང་བྱེད་པའི་ཁུལ་གྱིས་གནམ་དམག་གནམ་གྲུ་དང་གྲུ་གཟིངས་བཏང་སྟེ་ཉེན་ཁ་བཟོ་གི་ཡོད་ལུགས་གསུངས་འདུག། ལྷག་པར་དུ་ལོ་འདིའི་ཕྱི་ཟླ་བཞི་པའི་ནང་སྲིད་འཛིན་ཚའེ་དབྱིང་ཝེན་མཆོག་ཨ་མི་རི་ཀའི་ནང་ཕེབས་པའི་ཞོར་དུ། ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་མཇལ་འཕྲད་གནང་བའི་རྗེས་སུ་རྒྱ་ནག་གིས་མཚོ་ཐོག་ནས་ཉེན་བརྡ་བཏང་ཡོད་པའང་ལུང་འདྲེན་བྱས་ཡོད་པ་རེད། སྤྱིར་བཏང་རྒྱ་ནག་གིས་རྒྱུན་དུ་ཐའེ་ཝན་ནི་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཅིག་ཡིན་པ་དང། ཞི་འཇམ་གཉིས་ཀའི་ཐོག་ནས་ཐའེ་ཝན་རྒྱ་ནག་སྐམ་ས་ཆེན་པོ་དང་ནམ་ཞིག་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་བཞིན་ཡོད་པ་རེད།
རྒྱ་ནག་གི་ཉེན་རྟོག་པས་རྒྱ་ནག་གི Evergrande ཞེས་པའི་ས་ཁང་ཉོ་ཚོང་གི་ཁེ་ཉེན་ལས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཁག་ཅིག་འཛིན་བཟུང་བྱས་འདུག་པ་དེས། ས་ཁང་ཉོ་ཚོང་གི་སྟོབས་ཆེན་ཚན་པ་དེར་གསར་དུ་འདྲི་ཞིབ་བྱ་བཞིན་པ་དང། དེས་ཕྱུག་བདག་སྡེ་ཚན་དེར་དཀའ་ངལ་འཕར་མ་ཞིག་ཆགས་ཡོད་པའི་གནས་ཚུལ་འདུག་དེ་ཡང་པེ་ཅིང་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་ཧྲེན་ཀྲེན་གྲོང་ཁྱེར་གྱི་སྤྱི་བདེ་མི་སྣས་སྤྱི་ཚོགས་དྲ་རྒྱའི་ནང་རེས་གཟའ་སྤེན་པའི་མཚན་མོ་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཉེ་ཆར་སྤྱི་ཚོགས་བདེ་འཇགས་ཁང་གིས་ཨི་ཝར་གྷི་ནེ་ཞེས་པའི་ས་ཁང་ཉོ་ཚོང་ཚན་པའི་དངུལ་རྩིས་སྡེ་ཚན་གྱི་ཏའོ་ལིའང་ཞེས་པ། ནག་ཅན་གྱི་དོགས་གཞིའི་ཐོག་ནས་འདྲི་ཞིབ་བྱ་དགོས་པ་ཆགས་ཡོད་པ་དང་ཁོ་པ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར Evergrande ལས་ཁང་ལ་མ་འཛུགས་བྱེད་མཁན་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་ཁོ་པ་ལས་ཁང་དེའི་འཛིན་སྐྱོང་འགན་འཛིན་ཡིན་འདུག་འོན་ཀྱང་ཉེ་ཆར་སྤྱི་བདེ་མི་སྣས་འཛིན་བཟུང་བྱས་པའི་ཁོངས་སུ་ཏའོ་ལིའང་ཡང་ཡོད་མེད་རོའི་ཊར་གསར་འགྱུར་ལས་ཁང་གིས་ངོ་ཐག་ཆོད་མེད་པ་རེད་འདུག། དེ་བཞིན་ཉེན་རྟོག་པས་ཀྱང་ལས་ཁང་དེའི་ལས་བྱེད་ག་ཚོད་འཛིན་བཟུང་བྱས་ཡོད་མེད་དང་ག་དུས་འཛིན་བཟུང་བྱས་ཡོད་མེད་ནག་ཉེས་ཅི་ཡིན་སོགས་སྤྱི་བསྒྲགས་དེའི་ནང་གསལ་པོ་བཀོད་མེད་པ་རེད་འདུག་དེ་རིང་རེས་གཟའ་ཉི་མའི་ཉིན་རོའི་ཊར་གསར་འགྱུར་ལས་ཁང་གིས་ཨིཝར་གྷིརེནད་ལས་ཁང་ལ་འདིའི་ཐད་འགྲེལ་བརྗོད་ཡོང་བའི་འབོད་སྐུལ་ཞུས་ཀྱང། ད་ལྟ་ལན་འདེབས་གང་ཡང་འབྱོར་མ་བྱུང་ཞེས་རོའི་ཊར་གསར་འགྱུར་ལས་ཁང་གིས་བཤད་བཞག། ཉེན་རྟོག་པས་ལས་ཁང་དེའི་དངུལ་རྩིས་སྡེ་ཚན་ལ་དྲི་ཞིབ་བྱེད་ཀྱི་ཡོད་པ་དང། མ་འཛུགས་བྱེད་མཁན་ཚོས་ལས་ཁང་དེས་དངུལ་རྩིས་ཀྱི་ཐོག་ནས་ནག་ཉེས་བྱས་པ་དེ་འདྲ་བཤད་རྒྱུ་ཡོད་པ་ཡིན་ན་འཕྲལ་དུ་སྙན་སེང་ཞུ་དགོས་པ་བཤད་བཞག། རྒྱ་ནག་གི་ཨི་ཝར་གྷེརན་ཞེས་པའི་ས་ཁང་ཉོ་ཚོང་གི་ལས་ཁང་དེ་ནི། འཛམ་གླིང་ནང་ནས་ས་ཁང་ཉོ་ཚོང་ཁང་བུ་ལོན་གྱི་འོག་ཏུ་ཚུད་པའི་ལས་ཁང་ཆེ་ཤོས་དེ་ཡིན་འདུག།
རྒྱ་གར་ལྷོ་ཕྱོགས་ཀེ་ར་ལའི་མངའ་སྡེ་ན་ཕག་པའི་ཆམ་ནད་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པར་བརྟེན་སློབ་གྲྭ་དང་ལས་ཁུངས་ཁག་སྒོ་བརྒྱབ་དགོས་བྱུང་འདུག་དེ་ཡང་རྒྱ་གར་ལྷོ་ཕྱོགས་ཀེ་ར་ལའི་མངའ་སྡེ་ན་ནི་པཱ་བྷ་རེས་ཞེས་པའི་ཕག་པའི་ཆམ་རིམས་ཀྱི་ནད་ཡམས་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པ་དང་ལྷག་པར་དུ་ནད་ཡམས་འདིས་རྐྱེན་པས། ཉེ་ཆར། མི་འགའ་ཤས་འདས་གྲོངས་སུ་ཕྱིན་ཡོད་པ་བཅས་ཀྱིས། མངའ་སྡེའི་གཞུང་ནས་གནས་སྟངས་ཛ་དྲག་ལ་གཞིགས་པས་ཁུལ་དེའི་སློབ་གྲྭ་དང་ལས་ཁུངས་ཁག་སྒོ་བརྒྱབ་དགོས་པའི་བཀོད་ཁྱབ་བཏང་ཡོད་འདུག་གོང་ཞུས་གནད་དོན་དང་འབྲེལ་བའི་ཐད་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ནས་ལྷོ་ཕྱོགས་སྦེ་ལ་ཀུ་པེའི་འཚོ་བྱེད་ཁང་གསར་གྱི་སྨན་པ་བཀྲ་ཤིས་བཟང་པོ་ལགས་སུ་ཞལ་པར་ཐོག་ནས་བཀའ་འདྲི་ཞུས་པའི་སྐབས་ཨེམ་ཆི་ལགས་ཀྱིས། སྤྱིར་བཏང་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཡང་ནི་པཱ་བྷ་རིས་ཞེས་པའི་ཆམ་རིམས་ཀྱི་ནད་ཡམས་འདི་བཞིན་ཀེ་ར་ལའི་མངའ་སྡེའི་ནང་ཁྱབ་གདལ་བྱུང་མྱོང་ཡོད་པ་ཞིག་རེད་ལ་ནད་ཡམས་འདི་ཐེངས་བཞི་ཙམ་བྱུང་ཡོད་པ་གང་ཞིག་ལ་དམིགས་བསལ་གྱི་སྔོན་འགོག་གི་ཁབ་ཞིག་མེད་པ་ཡིན་དུས་ནད་ཡམས་འདི་ཛ་དྲག་གི་ནད་གཞི་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་རེད་ཅེས་གསུངས་འདུག་ཡང་སྨན་པ་བཀྲ་ཤིས་བཟང་པོ་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་ཡག་ལ། ཕག་པའི་ཆམ་རིམས་ནི་པ་བ་རེས་ཞེས་པ་དེ་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་མ་ལེ་ཤི་ཡ་དང་སིང་ག་པུར་ནང་དར་ཁྱབ་བྱུང་བ་ཞིག་ཡིན་པ་དང་སྐབས་དེར་མི་གྲངས་སུམ་བརྒྱ་ཙམ་ཞིག་ལ་ནད་ཡམས་དེ་འགོས་ཡོད་པ་དང་མི་བརྒྱ་ལྷག་ཡམས་ནད་ཡམས་དེས་རྐྱེན་པས་འདས་གྲོངས་སུ་ཕྱིན་ཡོད་པ། ནད་ཡམས་དེའི་འབྱུང་ཁུངས་གཙོ་བོ་ནི་ཙི་ཙི་སྒམ་པོའམ་ཕ་ཝང་ཞེས་པའི་སྲོག་ཆགས་ནས་བྱུང་བ་ཞིག་རེད་ཅེས་གསུངས་འདུག། གལ་སྲིད་ནད་དེ་ཕོག་པ་ཡིན་ན་དེའི་ནད་རྟགས་གཙོ་བོ་ཆམ་པའི་ནད་དང་གཅིག་མཚུངས་ཚ་བ་འཕར་བ་དང་གཟུགས་པོ་མི་བདེ་བ་སོགས་ཡོང་བ་དང་ཡང་ནད་པ་ཁ་ཅིག་ལ་དབུགས་བསགས་ཀྱི་དཀའ་ངལ་དང་ཀླད་པར་སྐྱོན་ཕྲད་པ་སོགས་ཀྱི་ནད་རྟགས་ཛ་དྲག་པོ་ཡོང་གི་རེད་ཅེས་གསུངས་པ་དང་སྔོན་འགོག་ཏུ་རང་ཁྱིམ་གྱི་ཕྱི་ནང་དང་ཁོར་ཡུག་གཙང་མ་ཉར་དགོས་རྒྱུ་གལ་ཆེན་པོ་རེད་ཅེས་སློབ་སྟོན་གནང་འདུག་ད་ལྟའི་ཆར་ལྷོ་ཕྱོགས་ཀེ་ར་ལ་མ་གཏོགས་བོད་མིའི་འདུ་སྡོད་ཀ་ན་ཀྲ་ཀའི་མངའ་སྡེའི་ནང་ནད་དེ་ཁྱབ་བརྡལ་བྱུང་མེད་པ་རེད། རྒྱ་ནག་གི་བདེ་སྲུང་བློན་ཆེན་གར་སོང་ཆ་མེད་དུ་གྱུར་བ་ནི་མཐོ་རིམ་འགོ་ཁྲིད་ཀྱི་ངོས་ནས་ས་བཞིའི་གྱེན་ལངས་ཡོང་བཞིན་ཡིན་པའི་མངོན་རྟགས་ལ་སོང། སྲིད་འཛིན་ཞི་ཅིན་ཕིང་གིས་རྒྱལ་ནང་བདེ་སྲུང་ལ་འགྱུར་ལྡོག་དང་རྒྱལ་སྤྱིའི་ལས་དོན་ལའང་དོ་ཕོག་ཡོང་བཞིན་ཡིན་ལུགས་པེ་ཅིང་ནས་རུའེ་ཀྲ་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་འདུག་དེ་ཡང་རྒྱ་ནག་ནང་ཚོད་དཔག་དཀའ་བའི་གནས་ཚུལ་དེའི་རིགས་བྱུང་བཞིན་པ་དེས་རྒྱལ་ཁབ་གཞན་ཚོས་རྒྱ་ནག་གི་དབུ་ཁྲིད་ལ་ཡིད་ཆེས་བྱ་རྒྱུར་དོ་ཕོག་ཡོང་བཞིན་ཡིན་འདུག། རྒྱ་ནག་གི་བདེ་སྲུང་བློན་ཆེན། Li Shangfu། ཕྱི་ཟླ་བརྒྱད་པའི་ཟླ་མཇུག་ནས་བཟུང་མཐོང་རྒྱུ་མེད་པར་གྱུར་ཡོད་པ་དང། ཁོང་གིས་དམག་དོན་ཡོ་བྱད་མཁོ་སྒྲུབ་བྱ་སྐབས་ལྐོག་ཟ་བྱས་པའི་དོགས་གཞིའི་འོག་དྲི་ཞིབ་བྱ་བཞིན་ཡིན་པ་རེས་གཟའ་པ་སངས་ཉིན་རུའེ་ཀྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། དེ་བཞིན་འདི་ལོའི་ཕྱི་ཟླ་བདུན་པའི་ནང་གསར་དུ་བསྐོ་གཞག་བྱས་པའི་ཕྱི་འབྲེལ་བློན་ཆེན་ཆིང་ཀང། གར་ཡོད་ཀྱི་འགྲེལ་བརྗོད་མེད་པར་མངོན་མེད་དུ་གྱུར་ཡོད་པ་རེད། སྲིད་འཛིན་ཞི་ཅིན་ཕིང་ཁོང་ཡང་ཉེ་ཆར། རྒྱ་གར་དུ་སྐོང་ཚོགས་གནང་བའི་ཡར་ཐོན་རྒྱལ་ཁབ་ཉི་ཤུའི G-20ཞེས་པའི་ལྷན་ཚོགས་སུ་མཉམ་ཞུགས་གནང་མེད་པ་དང་དེ་ནི་ཁོང་གིས G-20ལྷན་ཚོགས་སུ་མཉམ་ཞུགས་མ་གནང་བ་ཐོག་མ་དེ་ཡིན་པ་རེད། ཨ་མི་རི་ཀའི་པེན་ཀྲ་གོན་དམག་དོན་ལས་ཁང་གི་དཔོན་རིགས་ཟུར་པ Drew Thompson ལགས་ཀྱིས། འདིའི་ཐད་གསལ་པོ་དཔྱད་ཞིབ་ཅིག་བྱ་དགོས་པ་དང་དེ་ནི་རྒྱ་ནག་དེ་བཞིན་ཚོང་འབྲེལ་ཕྱག་སྦྲེལ་ཞིག་ཡིན་དང་ཡང་ན་འགྲན་བསྡུར་བྱ་མི་ཞིག་ཡིན་པའི་གནད་དོན་མ་རེད། དེ་ནི་ཆབ་སྲིད་དང་དཔལ་འབྱོར། དམག་དོན་བཅས་ཀྱི་ཉེན་ཁའི་གནད་འགག་ཞིག་རེད་ལ། ཕྱི་གསལ་ནང་གསལ་མ་བཟོས་པ་ཡིན་ན། རྒྱ་ནག་ལ་ཡིད་ཆེས་བྱ་རྒྱུར་དཀའ་ངལ་ཅན་གྱི་གནད་འགག་ཡོང་སྲིད་པ་རེད་ཅེས་གསུངས་བཞག། རྒྱ་གར་གྱི་སྦེང་ལོར་ལྷོ་སྤྱི་དང་རྩིས་པ་གཉིས། རྒྱ་གར་ཀ་ན་ཀྲ་ཀ་མངའ་སྡེའི་གཞུང་ནས་ལྷོ་ཕྱོགས་བོད་མི་གཞིས་སྒར་ཁག་ལ་རོགས་སྐྱོར་གྱི་ཆེད་འཆར་འབུལ་ཞུ་རྒྱུའི་སྔོན་འགྲོའི་རྟོག་ཞིབ་ཀྱི་སྐོར་སྐྱོད་གནང་བ་དེ་མཇུག་སྒྲིལ་བྱུང་ཡོད་པའི་སྐོར་ལ་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་ཀ་ན་ཀྲ་མངའ་སྡེའི་གཞུང་ནས་སྦེང་ལོར་ལྷོ་སྤྱི་ལས་ཁུངས་གཙོས་པའི་ལྷོ་ཕྱོགས་བོད་མི་གཞིས་སྒར་ཁག་ལྔའི་ནང་ཡོད་པའི་བོད་པའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན། བདེ་ཆེན་སྤྱི་ཚོགས་བདེ་དོན་སོགས་ཐད་འཛིན་སྐྱོང་ཚགས་ཚུད་ཡོང་ཆེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མར་རོགས་དངུལ་ཧིན་སྒོར་འབུམ་གསུམ་བརྒྱ་གནང་ཡོད་པ་དང། དེ་རྗེས་འདས་པའི་ལོ་ངོ་གསུམ་ཙམ་གྱི་རིང་ལོ་རེར་ཧིན་སྒོར་འབུམ་ཉིས་བརྒྱ་རེ་གནང་ཡོད་ཅིང་ད་ལོ་སྔར་དང་མི་འདྲ་བར་བེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང། ལྷོ་ཕྱོགས་གཞིས་སྤྱི་ལས་ཁུངས་ཀྱི་རྩིས་པ་པ་སངས་ལགས་རྣམ་གཉིས། ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་གི་ནང་མི་མང་གི་དགོས་མཁོ་དང་འཚམས་ཤིང་རྒྱས་སྤྲོས་མེད་པར་གཞིས་ཁོངས་སོ་སོའི་ནང། རོགས་སྐྱོར་ཆེད་འཆར་འབུལ་ཞུ་རྒྱུའི་གནད་དོན་ཁག་གི་ཐོག་རྟོག་ཞིབ་རྒྱུས་ལོན་གནང་ཆེད། ཟླ་བ་འདིའི་ཕྱི་ཚེས་བརྒྱད་ཉིན་མོན་གྷོ་འདོད་རྒུ་གླིང་ནས་དབུ་འཛུགས་ཀྱིས། སྦེལ་ཀུ་པེ་ལུགས་བདེ་གཞིས་ཁོངས་གཉིས་དང་དེ་བཞིན་ཧོན་སུར་རབ་རྒྱས་གླིང་དང། ཀོ་ལི་གྷལ་དོན་ལྡན་གླིང་བཅས་ཀྱི་ནང་སྐོར་སྐྱོད་གནང་སྟེ་འདི་ཚེས་བཅུ་དྲུག་ཉིན་མཇུག་སྒྲིལ་བྱུང་ཡོད་པ་རེད་འདུག་དེའི་སྐོར་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
དེ་རིང་འདི་ལ་ཡང་སྔོན་འགྲོའི་གི་ཚུལ་དུ་ཨ་ནི་རྩིས་པ་དང་ཨ་ནི་ལྷོ་སྤྱི་ཨ་ནི་དུག་བྱས་ནས་ས་གནས་ལ་བཅར་བྱས་ནས་ཨ་ནི་ཁོ་རང་ཚོའི་ད་ལྟ་ས་གནས་འགོ་འཛིན་རྣམ་པ་ཚོས་ཀྱི་འཆར་འབུལ་ག་རེ་གནང་ཡ་ཡིན་པ་གནང་ཡ་ཡིན་པ་དེ་གའི་དེའི་གནས་སྟངས་ག་འདྲས་ག་འདྲས་ཡིན་པ་ཁྱིམ་ཚང་གི་གནས་སྟངས་དེ་ནང་བཞིན་སློབ་གྲྭའི་གི་གནས་སྟངས་དེ་ནང་བཞིན་གྱི་ཡང་ཅིག་འཕྲོད་བསྟེན་དང་ཨ་ནི་ཅིག་གསང་སྤྱོད་དང་རྒས་གསོ་ཁང་དང་དེ་གའི་གནས་སྟངས་ག་རེ་ཡིན་པ་ཡིན་ན་དོན་ཚན་དྲུག་དོན་ཚན་བདུན་ག་རེ་གནང་གི་ཡོད་པ་ཡིན་ན་དེ་གའི་དེ་ང་ཚོས་རྒྱུས་ལོན་ཡོང་གི་ཆེད་དུ་དེ་ད་ཀར་ན་ཊ་ཀ་མངའ་གཞུང་གི་རོགས་དངུལ་དེ་དངོས་གནས་རྒྱས་སྤྲོས་དེ་འདྲས་མ་ཡིན་པ་དོན་དངོས་ལ་ཕན་ཐོགས་ཡོང་བའི་གི་ཐོག་ལ་ཡ་ཨ་ནི་ང་ཚོ་དེ་ནས་ཅིག་གི་ཚོགས་འདུ་མ་སོང་ན་ཁ་ཤས་ཅིག་རྒྱབ་བྱས་ནས་ཨ་ནི་དེ་ནས་ང་ཚོ་རོགས་སྐྱོར་དེ་གས་དེ་གཏན་འཁེལ་བ་ཅིག་ངོ་བོ་ཅིག་ཡ་སྙན་གསེང་ཞུ་བའི་གི་ཐོག་ལ་ཡ་ཨ་ནི་ང་ཚོ་འབད་བརྩོན་ཞུ་བའི་སྐད་ཆ་ཡིན། ད་ལན་ཁོང་རྣམ་པའི་རྟོག་ཞིབ་གནང་བའི་རྗེས་སུ་འབྲེལ་ཡོད་ས་གནས་འགོ་འཛིན་དང་གོ་བསྡུར་སྦྱང་བཤད་གནང་བའི་མཐའ་སྡོམ་དེ། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ལ་སྙན་གསེང་ཞུས་པའི་རྗེས་སུ། ཀར་ན་ཊ་ཀ་མངའ་སྡེའི་ཁྲལ་བསྡུ་ལས་ཁུངས་ལ་སྙན་གསེང་ཞུས་གནང་རྒྱུ་ཡིན་པ་རེད་འདུག་ལ། གཞིས་ཆགས་ཁག་གི་ནང་རོགས་སྐྱོར་གྱི་ལས་གཞི་དགོས་མཁོ་ཆེ་བ་ཁག་ནི། བོད་མིའི་ཆོས་དང་རིག་གཞུང་ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་ཐད་ཡིན་པ། ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་གསུངས་གནང་བྱུང། གཙོ་བོ་གཙོ་བོ་ཤེས་ཡོན་གྱི་ཆ་རྐྱེན་དེ་གལ་ཆེན་པོ་ཡིན་འདུག་ག་ལ་ཤེས་ཡོན་ཐོག་ལ་ཡང་ཨ་ནི་འབྲེལ་བ་ཡོད་པའི་མཐུན་རྐྱེན་ག་རེ་སྦྱར་ཐུབ་ཡ་འདུག་དེ་ང་ཚོས་གནད་འགག་ཅིག་བརྩི་གི་ཡོད། དེའི་རྗེས་ལ་ཡང་ད་ང་རང་ཚོའི་ཐུན་མོང་མ་ཡིན་པའི་ཨ་ནི་ལེགས་བྱང་ཅིག་ཡོད་རེད་དེ་ག་ནང་བཞིན་གྱི་ཆོས་དང་རིག་གཞུང། འདིའི་ཐོག་ལ་ཡང་ང་ཚོ་མཐུན་རྐྱེན་ག་རེ་སྦྱར་དགོས་ཡ་འདུག་ཁ་ཚ་དགོས་གཏུགས་ཀྱི་འདི་གས་འདི་ཅིག་རྟོག་ཞིབ་ཞུ་ཡ་བྱས། ཨ་ནི་འདི་ནས་འདིའི་རྗེས་ལ་ཡ། སྤྱི་ཚོགས་ཐང་པོ་ཡོད་པ་ལ་ཡ་འདི་འཕྲོད་བསྟེན་འདི་ལ་འབྲེལ་བ་ཆགས་ཡ་འདུག་ག་ལ་ཨ་འཕྲོད་བསྟེན་ལ་འདུག་ག་ལ་ད་དེ་ཁོར་ཡུག་སྲུང་སྐྱོབ་ནས་བྱས་ནས་ཨ་ད་ག་ནང་བཞིན་གྱི་ཅིག་ཏུ་འཐུང་ཆུ་ནས་བྱས་ནས་ནི་གསང་སྤྱོད་ནས་བྱས་ནས་འདི་གས་འདི་ཐོག་ལ་ཡ་ཨ་ནི་ཅིག་རྒན་གསོ་ཁང་ནས་བྱས་ནས་འདི་གས་ལ་ཡ་ཉམས་གསོ་ཞུ་དགོས་ཡ་ག་རེ་འདུག། ཨ་ནི་ང་འདི་གས་དེ་བང་ཅིག་སྒྲིག་བྱས་ནས། ད་དུང་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་མུ་མཐུད་གསུངས་ཡ་ལ་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་གཞུང་གིས་རོགས་སྐྱོར་གནང་བ་དེ་ཧ་ཅང་བཀའ་དྲིན་ཆེན་པོ་ཡིན་ཀྱང་རོགས་སྐྱོར་གྱི་མ་དངུལ་དེ་གཞིས་ཆགས་ཁག་གི་དཀའ་ངལ་དང་དགོས་མཁོ་ཆ་ཚང་སྒྲུབ་ཐུབ་རྒྱུ་མེད་དུས་གཞིས་ཆགས་ཁག་གི་དཀའ་ངལ་དང་དགོས་མཁོའི་གནས་སྟངས་འདྲ་མིན་ཞེས་པའི་འགྲེལ་བརྗོད་གནང་བྱུང།
མངའ་གཞུང་གི་རོགས་དངུལ་འདི་ནས་ཚང་མ་ལ་སེལ་ཐུབ་ཀྱི་ཡོད་མ་རེད་དེ་ནང་ནས་ཡང་དུམ་བུ་བརྒྱ་ཆ་ལྔ་ཞིག་བརྒྱ་ཆ་བཅུ་ཞིག་དེ་འདྲའི་ཞུ་ཡས་ཀྱི་དེའི་ཐོག་ལ་ཡང་རྩིས་བྱས་ནས་འགྲོ་གི་ཡོད་འདུག་ག་ལ་ད་དེ་དང་དེ་མཚུངས་ཀྱིས་དཔེར་ན་ད་རྒན་གསོ་ཁང་གི་གནས་བབ་ཡིན་ན་ཁག་གཅིག་ལ་རྒན་གསོ་ཁང་དེ་གའི་དེ་ཞེ་དྲག་གི་མཐུན་རྐྱེན་ཁོར་ཡུག་དེ་གའི་དེ་བཟང་པོ་ཡོད་རེད་དེ་ཁག་གཅིག་ལ་ཡང་ཏོག་ཙམ་ཞན་པོ་ཡོད་འདུག་པ་དེ་འདྲས་ཨ་ད་ང་ནས་ཤེས་ཀྱི་ཡ་ཁག་གཅིག་ལ་ཡ་ཨ་ཅིག་ཕི་གས་ཀྱི་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་ཨ་ཁྱིམ་ཚང་གི་གནས་སྟངས་དེ་དེ་བཟང་པོ་ཡོད་རེད་དེ་ཡང་ཁག་གཅིག་ལ་ཡ་ཁྱིམ་ཚང་དངོས་གནས་དངོས་གནས་ཀྱི་ཉམ་ང་བའི་ཀྱི་དེ་འདྲས་གནས་ཚུལ་ཡོད་པ་དེ་འདྲས་མཇལ་ཡ་ཡོད་པ། བྱས་ཙང་འདི་ཚོ་ལ་ཡང་དག་ག་རེ་རེད་རྟོག་ཞིབ་ཆ་ཚང་ཅིག་ནན་པོ་ཞུ། ཡང་བྷེལ་ཀུ་པེ་བདེ་སྐྱིད་སླར་གསོའི་སྤྱི་ཁྱབ་འཆི་མེད་རྟ་མགྲིན་ལགས་ཀྱིས་གསུངས་ན། གཞིས་ཆགས་སྲ་བརྟན་དང་འབྲེལ་བའི་ས་གནས་སུ་བོད་མིའི་གནས་སྟབས་ཀྱི་ཐོག་བོད་མིའི་འཚོ་རྟེན་གྱི་ཆེད་ས་ཞིང་འདེབས་ལས་དང་འབྲེལ་བའི་ཞིང་ཆུ་འདྲེན་གཏོང་དང། ཞིང་ཁར་ར་བ་བསྐོར་རྒྱུ་སོགས་ཀྱི་རོགས་རམ་དགོས་གལ་ཆེན་པོ་ཡིན་པའི་གཟིགས་ཚུལ་འགྲེལ་བརྗོད་གནང་བྱུང།
གཅིག་ཞིང་ཁ་མི་ཚང་བཞི་བཞི་ལྔ་ལྔ་བར་ལ་བོར་རེ་བཙུགས་ཐུབ་པ་ཡིན་ན་གཟེ་མ་རང་བསྐོར་ཐུབ་པ་ཡིན་ན། ཨན་ཏི་ཉིས་བརྒྱད་དུ་ཁོ་རང་རྩ་བའི་ཡིན་ན་ཅིག་རྩ་བའི་རྩ་བདག་ཐུ་བུ་རུ་བ་དེ་ནང་ལོ་ཡ། ངོས་དབུས་མོའི་མང་ཤོས་ཤི་ད་དེ་བོར་དུ་ཆུ་བཏོན་ཡ་ད་གཟེ་མ་ར་མགོ་དེ་ལ་འགྲོ་གི་འདུག་བ་ཏོ་ཤ་མང་ཤོས་ཤི་ད། འདི་འདྲས་ཅིག་བལྟས་སུ་རོགས་པ་ཅིག་ཕན་ཐོགས་ན་རུ་བ་ཨན་ཏེ། ད་ཡག་པོ་ཡོང་ས་དེ་ཨན་ཏེ་ག་ལི་ག་ལི་ཞིང་པ་དེ་འཕོན་ཆེར་ཆེར་འདུག་རུ་བ། ཨན་ཏི་གཟེ་མ་ཨན་ཏེ་མ་ད་བ་ཁྱེད་ཞག་བོ་མ་བཏང་ཀྱེ་འདི་ལྷག་ཞིག་ཡ་ཁྱེད་མི་འདུག་བ་ཁོ་ཚོ་ལ་གཉིས་ཀྱི།

ལོ་འཁོར་རྒྱུན་གྲོན་ལ་ཕན་པའི་རོགས་སྐྱོར་གནང་བའི་འབོད་སྐུལ་ཞུས་པ་གཞིར་བཟུང་གིས། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མར་མངའ་སྡེ་གཞུང་ནས་རོགས་སྐྱོར་གནང་འགོ་ཚུགས་པ་ནས་བཟུང་ད་བར་གནང་མུས་ཡིན་པ་རེད་ལ། ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་ཐོག་མར་གསར་འཛུགས་གནང་སྐབས་རྒྱ་གར་དབུས་སའི་གཞུང་ནས་བོད་མི་རྣམས་ལ་འཚོ་རྟེན་གྱི་ཆེད་ས་ཞིང་གནང་རྒྱུས་མཚོན་པའི་གང་ཅིའི་རོགས་སྐྱོར་གནང་དང་གནང་མུས་ཡིན་པ་རེད། ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཁག་ཁག་ལྔའི་ནང་བོད་མི་སེར་སྐྱ་མི་མང་སུམ་ཁྲི་ཉིས་སྟོང་ཡས་མས་བཞུགས་པའི་ཚོད་རྩིས་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ལ་དྭགས་ཀྱི་གྲགས་ཅན་རྒྱང་རྒྱུག་རྩེད་འགྲན་ཁྲོད་ཚེ་རིང་གཡང་འཛོམས་ལགས་ཨང་རིམ་དང་པོར་སོན་འདུག་པ་འདིའི་སྐོར་ལ་ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འཛམ་གླིང་ས་ཕྱོགས་གང་ས་ནས་མཉམ་ཞུགས་གནང་མཁན་ཕེབས་ཀྱི་ཡོད་པའི་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་རྒྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཀྱིས་ཨང་དང་པོའི་བྱ་དགའ་བཞེས་འདུག་དེ་ཡང་ལ་དྭགས་རྒྱང་རྒྱུག་འགྲན་བསྡུར་དེར་ལ་དྭགས་ས་གནས་གཅིག་པུ་མིན་པ་རྒྱ་གར་ནང་གི་མངའ་སྡེ་ཆ་ཚང་དང་དེ་བཞིན་འཛམ་གླིང་ཕྱོགས་སྡེ་ཁག་འདྲ་མིན་གྱི་རྒྱལ་ཁབ་གྲངས་ཉི་ཤུ་རྩ་བདུན་ནས་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་གི་སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས། བདུན་ཅུ་དོན་གཉིས་བཞི་བཅུ་ཞེ་གཉིས་ཉི་ཤུ་རྩ་གཅིག་དང་བཅུ་གཅིག་ཚེག་ལྔ་བྱས་པ་གཉིས་བཅས་ཁྱོན་འགྲན་སྡུར་ཁག་འདྲ་མིན་དྲུག་གི་ནང་མཉམ་ཞུགས་གནང་མཁན་བྱུང་འདུག་ཡོངས་གྲགས་ལ་དྭགས་རྒྱང་རྒྱུག་འགྲན་སྡུར་ནི་འཛམ་གླིང་ནང་གི་སྙན་གྲགས་ཆེ་བའི་འགྲན་སྡུར་ཞིག་ལ་ངོས་འཛིན་བྱེད་ཀྱི་འདུག་ལ་དེའང་ཐོག་མ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནས་འགོ་འཛུགས་བྱུང་བ་ནས་བཟུང་དེ་དུས་ས་གནས་རང་ནས་མཉམ་ཞུགས་གནང་མཁན་བཅུ་གཅིག་ལས་བྱུང་མེད་པ་ནས་བཟུང་འདི་ལོར་ལ་དྭགས་རྒྱང་རྒྱུག་འགྲན་སྡུར་ནང་མཉམ་ཞུགས་གནང་མཁན་མི་གྲངས་དྲུག་སྟོང་ཙམ་བྱུང་འདུག། དེ་བཞིན་ལ་དྭགས་གནས་སྡོད་བསོད་ནམས་གླིང་བོད་མིའི་གཞིས་ཆགས་ཀྱི་ཚེ་རིང་གཡང་འཛོམས་ལགས་ཀྱིས་མཉམ་ཞུགས་གནང་བའི་རྒྱང་རྒྱུག་འགྲན་བསྡུར་དེ་ནི་འགྲན་བསྡུར་རིམ་པའི་ནང་རིང་ཤོས་དེ་ཡིན་པ་དང་ཡང་ཚེ་རིང་གཡང་འཛོམས་ལགས་ཀྱིས་ཆུ་ཚོད་བཅུ་དགུ་ནང་རྒྱུགས་ཐུབ་པ་བྱུང་འདུག་ཚེ་རིང་གཡང་འཛོམས་ལགས་ཨང་རིམ་དང་པོ་སོན་པའི་ཁོང་གི་ཚོར་བ་འདི་དག་གསུངས་བྱུང། ཨིན་ཡོལ་ལ་ང seventy two རྒྱུགས་ར་ཨ་ནི་ཨང་ཀི་གཉིས་པ་ལེན་རེད་ར་ཨ་ནི་ད་ལོའི་ལོ་དེའི་ཉིས་བདེ kilometer མང་བཏང་དགོས་བསམ་ས་ཨ་ནི་འོ་འདི kilometer བརྒྱ་དང་ཉི་ཤུ་རྩ་གཉིས་ལ་འཛུལ་ཞུགས་བྱས་ར་ཨ་ནི་འཛུལ་ཞུགས་བྱས་ནས་དཀའ་ལས་རྒྱག་པ་ནི་ཞིག་འབྲས་བུ་ར་ས་ཨོ་འདི་དེ་སེམས་པ་གོ་བསྡུར་ཞོད་ཨེ་འདེ་བསམ་ས་ད། སོ་སོ་གིས་དཀའ་ལས་རྒྱག་རྒྱུ་དེ་འབྲས་བུ་ད་སྟོན་རྒྱུ་རེད་བསམས་སོ། ཨ་ནི་འོ་འདི་ང་རང་དཀའ་ལས་རྒྱག་ནས་གོམ་པ་བཅད་མ་རྒྱག་ནས་ཡོད་ཨ་ནི་རྒྱུགས་ནི་འོ་ར་ལེ་ར་རྒྱུགས་ལེ་ལེ་ལེ་བྱས་ནས་ཨ་ནི། མཁར་གདོང་ལ་བདུན་ཅུ་དོན་གཉིས་ལ་འགོ་བཏང་དུས་འོ་འདི་ལ་ང་མཚན་གུང་ད་མཚན་ཆུ་ཚོད་དང་པོ་འབྱོར་སོ། ཨ་ནི་ཆུ་ཚོད་དང་པོ་འབྱོར་དུས་ཙང་པ་ངས timing ཡག་པོ་དཔེ cover བྱས་ཤིག་ཨ་ནི་འོ་འདི་དུས་ཡག་ང་རང་འདྲ་བསམས་སོ། timing དཔེ་ཡག་པོ cover བྱས་ཤིག་འོ་འདི་སྤེལ་བས་ང་རང་ད་རེ་དམ་གཅིག་ལ་འགྲོའོ་བསམས་སོ་ཨ་ནི་འོ་འདི་བགྲོས་ཏེ་ད་དཀའ་ལས་འཕྲད་སོ་ཨ་ནི་དཀའ་ལས་འཕྲད་བ་ནས་བྱིངས་ཀྱིས་དཀའ་ལས་རྒྱག་ཡིན་ལེ།

སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས་ཅན་གྱི་བང་འགྲན་ལ Silk Route འམ་དར་གོས་ཚོང་ལམ་ཞེས་འབོད་སྲོལ་ཡོད་པ་ནི་སྔོན་མ་བོད་རང་བཙན་དུས་སུ་བོད་ནས་ལ་དྭགས་བརྒྱུད་ཚོང་པ་མང་པོ་བགྲོད་སྲོལ་ཡོད་པ་དེ་རེད་འདུག་ལ་དྭགས་ས་གནས་སུ་ལ་དྭགས་རྒྱང་རྒྱུག་འགྲན་བསྡུར་དེ་གོ་སྒྲིག་བྱེད་རྒྱུའི་དགོས་དོན་ནི་ཐོག་མར་ལ་དྭགས་ནས་རྒྱལ་སྤྱིའི་སྟེང་བརྡ་ལན་སྤྲོད་རྒྱུ་ཞིག་ཡིན་པ་དང། གཉིས་པ་ས་གནས་སུ་ཡུལ་སྐོར་སྤྲོ་འཆམ་པ་ཚད་ལྡན་ཞིག་ཡོང་རྒྱུ་དང་དེའང་ཡུལ་སྐོར་སྤྲོ་འཆམ་གྱི་དུས་ཡུན་མང་དུ་གཏོང་རྒྱུ་དང་ཡང་ས་གནས་ཀྱི་གཞོན་སྐྱེས་རྣམས་ལ་མི་ཚེའི་མདུན་ལམ་གསར་པ་ཞིག་འདོན་རྒྱུ་དེ་བཞིན་རྒྱང་རྒྱུག་འགྲན་བསྡུར་སྐབས་འགྱིག་དམ་གྱི་ཆུ་གཅིག་ཀྱང་བེད་སྤྱོད་བྱས་མེད་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་དམིགས་བསལ་ཞིག་སྤེལ་ཡིན་པ་གོ་སྒྲིག་པ་ཚེ་དབང་དངོས་གྲུབ་ལགས་ཀྱིས་གསུངས་བྱུང། ལ་དྭགས་ས་གནས་ནས་ཡིན་པའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་མང་ཆེ་བ་ལ་དྭགས Scout ཞེས་དམག་མི་ཁྲོད་ནས་ཡིན་པ་དང་བོད་པའི་སྤྱི་ཚོགས་ནས་མཉམ་ཞུགས་གནང་མཁན་མང་ཆེ་བ་བོད་པའི་དང་དམག་ནས་ཡིན་པ་རེད་འདུག་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་བྱ་དགའ་བཞེས་མཁན་མང་ཆེ་བ་ལ་དྭགས Scout གྱིས་བཞེས་སྲོལ་ཡོད་དུས་རིམ་པས་བོད་པའི་དང་བླངས་དམག་མི་ཁྲོད་ནས་མཉམ་ཞུགས་བྱེད་མཁན་མང་དུ་བྱུང་དུས་ལ་དྭགས Scout ལ་དམིགས་བསལ་གྱི་འགྲན་བསྡུར་ཅིག་ཡིན་པ་ལ་དྭགས་རྒྱང་རྒྱུག་འགྲན་བསྡུར་གྱི་གོ་སྒྲིག་ཞུ་མཁན་བྱེ་འདག་གཙོ་བོ་ཚེ་དབང་དངོས་གྲུབ་ལགས་ཀྱིས་གསུངས་བྱུང། ཞེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་གླེང་མོལ་གྱི་ལེ་ཚན་ནང་སྤྱི་འཐུས་ལྷན་ཁང་གིས་རང་བཙན་ལག་དེབ་གསར་བཟོ་དང་དང་བླངས་མ་དངུལ་ཆག་ཡང་དང་འབུལ་ཕྱོགས་ཐད་སྒྲིག་གཞི་དེ་སྔོན་འགྱུར་བ་བཏང་བའི་དུས་དེ་ནས་བཟུང་ད་བར་བོད་རིགས་མི་དམངས་ཀྱིས་དེབ་གསར་པ་བཟོ་མཁན་དང་ཆག་ཡང་ལ་གོ་སྐབས་དམ་འཛིན་བྱེད་མཁན་ཇི་ལྟར་བྱུང་ཡོད་མེད་སྐོར་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དཔྱ་ཁྲལ་ལག་དེབ་འབྲེལ་ཡོད་ལས་བྱེད་བསྟན་འཛིན་སྣང་བ་ལགས་དང་འདི་གའི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་བར་གླེང་མོལ་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། དཔྱ་ཁྲལ་ལག་དེབ་ནི་བཙན་བྱོལ་བོད་མི་ཡོངས་ཀྱིས་བོད་མིའི་སྒྲིག་འཛུགས་ལ་ངོས་ལེན་དང་བརྩི་མཐོང་གི་མཚོན་བྱེད་དང་མ་སྐུལ་དང་བླངས་ཀྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ཕྱི་ཟླ་བདུན་པ་ཀྱི་ཚེས་སུམ་ཅུ་ཉིན་བོད་མི་རང་དབང་བདེན་པའི་ལས་འགུལ་གྱི་སྔོན་འགྲོ་ཡི་ཚོགས་ཆེན་ཐོག་ཐག་གཅོད་གྲོས་ཆོད་བཞག་དེ་ནི་རང་མོས་དྭང་བླངས་ཀྱིས་མི་འགྲུབ་དགོས་པའི་ཀྱི་དཔྱ་དངུལ་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཅུ་གསུམ་པའི་ནང་གསེས་བཞི་པ་ལ་གསལ་བའི་བོད་ཀྱི་ཡུལ་མི་ཡི་ལས་འགན་ཞིག་ཡིན་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གསུམ་པ་ཀྱི་ནང་སྐབས་བཅུ་བདུན་པའི་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པའི་ཀྱི་ཐོག་ལ་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་གནས་འཁོད་བོད་རིགས་དཔྱ་དངུལ་ལོ་མང་འབུལ་ཆད་སོང་བ་དང

བོད་མི་མང་སྤྱི་འཐུས་ལྷན་ཁང་གིས་རང་བཙན་ལག་དེབ་གསར་བཟོ་དང་ཆག་ཡང་སྤྲོད་རྒྱུ་འདི་ལོ་ལོ་སྟོད་ནས་གསལ་བསྒྲགས་བྱས་པ་ནས་བཟུང་བྱང་ཨ་རིའི་ཁུལ་དུ་ད་བར་གོ་སྐབས་བཞེས་མཁན་གང་འདྲ་བྱུང་ཡོད་མེད་དང་ཨ་རིའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དཔྱ་ཁྲལ་ལག་དེབ་འབྲེལ་ཡོད་ལས་བྱེད་དང་ཉང་འཛིན་སྐྱོང་ལས་དོན་འགན་འཁུར་བ་བསྟན་འཛིན་སྣང་བ་ལགས་དང་བཅར་འདྲི་ཞུ་རྒྱུ་ཡིན། བསྟན་འཛིན་སྣང་བ་ལགས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ། བཀྲ་ཤིས་བདེ་ལེགས་རྡོ་རྗེ་ལགས། ལགས་སོ་ཁྱེད་ད་ཨ་རིའི་དོན་གཅོད་ནང་ཕྱག་ལས་བྱས་ནས་ཕལ་ཆེར་ལོ་གཅིག་ཙམ་ཞིག་འགྲོ་གི་ཡོད་ས་མ་རེད་ད་ཁྱེད་ཀྱི་འགན་གཙོ་བོ་དེ་དཔྱ་ཁྲལ་ལག་དེབ་ཀྱི་དེའི་ཐོག་ལ་རེད་ད་འདུག་བ་ལགས། དེ་བཤད་ཡོང་དུས་ད་ད་ལྟ་བྱང་ཨ་རི་ནང་ལོགས་ལ་བྱང་ཨ་རིའི་བོད་རིགས་སྤྱི་མཐུན་ཚོགས་པ་སུམ་ཅུ་ལྷག་ཙམ་ཞིག་ཡོད་ཟེར་གྱི་ཡོད་རེད་དེ་འདྲ་བཤད་ཡོང་དུས་དེ་གི་སྐོར་ལ་ད་དཔྱ་ཁྲལ་ད་ལྟ་བར་དུ་ག་རེ་བྱུང་ཡོད་མིན་ཁྱེད་ཀྱི་ཅིག་ཞིབ་དྲག་པོ་ཅིག་ཡོད་རེད། དེ་སྔོན་ལ་ཅིག་དཔྱ་ཁྲལ་ལག་དེབ་དེ་བོད་མིའི་སྒྲིག་འཛུགས་ལ་ཀྱིས་ད་སྤྱིའི་འགྲོ་སོང་བཏང་ཡག་དང་འགྲོ་གྲོན་དང་དེ་དག་གི་ཆེད་དུ་གནད་འགག་ག་ཚད་ཆགས་ཀྱི་ཡོད་རེད་དེ་རྒྱབ་ལྗོངས་དང་དེ་དང་དེ་གི་ཐོག་ལ་སྔོན་ལ་མདོར་ཙམ་ཅིག་གསུང་རོགས་བྱེད་དང། ད་ད་ལྟ་གོང་དུ་རྡོ་རྗེ་ལགས་ཀྱིས་ད་ལྟ་ངོ་སྤྲོད་ནང་ལོགས་ལ་ཡང་ཞུས་པ་ནང་བཞིན་རེད་དཔྱ་ཁྲལ་ལག་དེབ་འདི་ང་ཚོའི་གི་བོད་མི་གི་ངོ་བོ་མཚོན་བྱེད་དུ་ཨ་ནི་ད་ག་ནང་བཞིན་གི་བོད་མིའི་སྒྲིག་འཛུགས་ལ་ཡང་རྒྱབ་སྐྱོར་གྱི་ཅིག་མཚོན་རྟགས་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད། ད་དཔྱ་ཁྲལ་ལག་དེབ་འདི་ང་ཚོའི་གི་ད་ག་འདྲ་གང་ས་གང་ས་སུས་གི་ཕུལ་གྱི་ཡོད་ནས་གི་དེ་ལ་ཡང་ད་ག་འདྲ་ལོ་རེ་གི་ལོ་རེའི་ནང་ལོགས་ལ་ཡང་ད་ག་འདྲ་སོ་སོ་གི་ཐོབ་ཆ་ག་རེ་ཡོད་ནའང་དེ་ཕུལ་གྱི་ཡོད་རེད། དེ་ཕུལ་བ་ད་དེ་ཕུལ་དུས་ཙམ་པ་ལ་ཡང་སོ་སོ་གི་སྒྲིག་འཛུགས་ལ་ཡང་ད་དངོས་གནས་ཀྱི་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་མཚོན་ཐུབ་གི་ཡོད་རྣམ་པ་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད། ཨ་ད་ད་ད་དཔྱ་ཁྲལ་ལག་དེབ་དེ་དང་འབྲེལ་བའི་ཐོག་ནས་སྒྲིག་འཛུགས་ལ་ཡང་ད་ག་གིམ་ཞིག་ཕན་ཐོགས་གི་ཡོད་པ་ཅིག་ག་ད་ག་འདྲི་གོ་བ་ནང་བཞིན་རེད། ཉིས་སྟོང། ཕྱི་ལོ་ཉིས་སྟོང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ལི་ཡ་མང་ཡུལ་གནས་ཐང་གཅིག་གང་ལི་ཡ་དུས་གཅིག་སྐབས་བཅུ་བདུན་པའི་གི་གྲོས་ཚོགས་ཚོགས་ཐེངས་གསུམ་པ་ལི་ཡ་དུས་བཀའ་ཤག་ངོས་ནས་སྙན་སེང་ཅིག་ཞུས་བཞག་དེ་དུས་དཔེ་དཔྱ་ཁྲལ་གི་དངུལ་འདི་ང་ཚོའི་སྒྲིག་འཛུགས་ཀྱི་འགྲོ་སོང་ཆེད་དུ་ལི་ཡ་བརྒྱ་ཆ་བརྒྱད་དང་ཚེག་བརྒྱད་ཅུ་བརྒྱད་གཅིག་ཅིག་དུས་ཕྱིན་ཕན་གྱི་འདུག་དེ་ཕན་དུས་ཙམ་པ་ལི་ཡ་ཏན་ཏན་ང་ཚོ་ལྟ

དཔྱ་ཁྲལ་ལག་དེབ་མ་ཕུལ་བ་ཡིན་ན་བོད་ཀྱི་ཡུལ་མི་གི་འགན་དེ་མི་འགྲུབ་པ་འདྲ་བོ་ཅིག་བརྩི་གི་འདུག་བ། དེ་བཤད་དུས་ད་ད་ལྟ་དངོས་སུ་ཁྱེད་ཀྱིས་ད་ལྟ་དེ་བྱང་ཨ་རིའི་ནང་ལོགས་ལ་ད་ལྟ་ཅིག་ག་ཚད་ཙམ་ཕུལ་ཡོད་མེད་ཀྱི་གྲངས་ཀ་དེ་ཚོ་ཏན་ཏན་ཡག་པོ་ཅིག་ཤེས་ཀྱི་ཡོད་རྒྱུ་རེད། ལོ་འདི་གི་ལོ་སྟོད་ནས་བཟུང་བྱས་ནས་ད་ད་ལྟ་བར་དུ་ཕལ་ཆེར་ཆག་ཡང་གི་གསལ་བསྒྲགས་དེ་བྱས་ནས་ཟླ་བ་དྲུག་ཙམ་ཞིག་འགྲོ་གི་འདུག་དེའི་ནང་ལོགས་ལ་ད་ད་ལྟ་བྱང་ཨ་རི་ཁུལ་ནང་ལོགས་ལ་དཔྱ་ཁྲལ་འབུལ་ཡ་དང་ཨ་ནི་ད་ལྟ་འདི་གསར་བཟོ་བཞེངས་མཁན་རེད་དེ་ཚོ་གི་ཐོག་ལ་ག་འདྲས་འདྲ་བོ་ཅིག་ཡོང་གི་འདུག། ད་སྐབས་བཅུ་བདུན་པའི་གི་གྲོས་ཚོགས་སྐབས་གྲོས་ཚོགས་ཚོགས་ཐེངས་ལྔ་པ་སྐབས་སུ་ལ་ཡ་ད་ཆག་ཡང་གི་གྲོས་ཆོད་ཅིག་ད་མར་གཏན་འབེབས་བྱས་ཡོད་རེད། དེའི་རྗེས་ལ་ཡ་ད་ང་ཚོ་དཔལ་འབྱོར་ལས་ཁུངས་བརྒྱུད་ནས་ང་ཚོ་ལ་ཡ་གསལ་བསྒྲགས་འབྱོར་ཡོད་རེད་གསལ་བསྒྲགས་འབྱོར་བ་ནང་བཞིན་གི་ཨ་ནི་ང་ཚོ་སྤྱི་མཐུན་ཚོགས་པ་ཁག་ལ་ཡ་ད་བཀྲམ་གྱི་ཡོད་རེད། ཨ་ནི་ད།

ཅིག data རག་ཡ་དེ་ང་ཚོའི་ཁ་སང་ང་ཚོ་ཟླ་གསུམ་དང་པོ་བར་དུ་ལ་ཡང་ངོ་ཚོ་ཅིག་ཡ་བསྡུས་ཡོད་རེད་བསྡུས་དུས་ནང་ལོགས་ལ་ཆག་ཡང་གི་ལས་གཞི་ནང་ལོགས་ལ་ཡ་མཉམ་ཞུགས་གནང་མཁན་གྱི་མི་གྲངས་སུམ་སྟོང་ལྷག་ཙམ་འདྲ་བོ་ཅིག་བྱུང་སོང་ལགས་འོང་དེ་ནས་ནི་ཨ་ནི་གསར་བཟོ་གི་ལས་གཞི་ནང་ལོགས་ལ་ཡ་མཉམ་ཞུགས་གནང་མཁན་དེ་ང་ཚོ་ལ་ཡ་ད་མིང་གཞུང་བྱུང་བ་དེ་གཅིག་སྟོང་བདུན་བརྒྱ་ལྷག་ཙམ་ཅིག་བྱུང་སོང་ཡིན་ནའི་གི་ད་ཕལ་ཆེར་ད་དངོས་སུ་ང་ཚོ་ལ་ཡ་བཟོས་དུས་ཙམ་པ་ལ་ཡ་ཕལ་ཆེར་ངའི་གྲངས་འབོར་ཏོག་ཙམ་ཅིག་འཕར་གི་རེད་བསམ་གི་འདུག་ལགས་འོང།
ད་འདི་བཤད་ཡོང་དུས། ད་ལྟ་འདི་ཆག་ཡང་ལས་གཞི་ནས་སུམ་སྟོང་དང་གསར་བཟོ་བྱེད་མཁན་ཆིག་སྟོང་བདུན་བརྒྱ་ད་འདི་ཟླ་བ་དྲུག་ནང་ལོགས་རང་བཤད་ཀྱི་ཡོད་རེད་བ། ད་ལྟ་བར་དུ་འདི་གསུང་གི་ཡོད་དུས། འདི་བྱས་དུས་ཨ་ནི་ད་ལྟ་འདི། ད་ལྟ་ཆག་ཡང་གི་གོ་སྐབས་འདི་སྤྲད་པ་འདི་གི་ད་དངོས་སུ་གོ་སྐབས་འདི་བཞེས་མཁན་ཕོན་ཆེན་པོ་བྱས་པ་ཅིག་བསྟན་གྱི་ཡོད་རེད་པས།
འདི་ད་ང་ཚོ་གི་ད་གྲངས་ཀའི་ཆ་ནས་ད་དེ་འདྲ་འདྲ་བོ་ཆགས་ཀྱི་འདུག་ཨ། ཡིན་ནའི་ཀྱི་ད་ངེད་ཀྱི་སུམ་སྟོང་ལྷག་བྱུང་བ་དེ་ང་ཚོས་ཟླ་གསུམ་དང་པོའི་བར་དུ་ཀྱི་ང་ཚོ་ལ་ཡ་བྱུང་བ་དེ་ག་ཡིན་ལགས། ལགས་སོ་ལགས་སོ།
ད་ད་ལྟ་འདི་དེ་འདྲ་བཤད་ཡོང་དུས་བྱང་ཨ་རི་ནང་ལོགས་ལ་བོད་རིགས་སྤྱི་མཐུན་ཚོགས་པ་ཁག་སུམ་ཅུ་ཙམ་ཅིག་ཡོད་རེད་བ། ལགས། ཨ་ནི་དེ་ཚོ་ནང་ནས་ཡང་ཅིག་སྤྱི་མཐུན་ཚོགས་པ་ག་འདི་ད་སྤྱིར་བཏང་མི་མང་པོ་གི་ཐོག་ནས་ཅིག་ཡོད་རེད་དེ། སྤྱི་མཐུན་ཚོགས་ས་གནས་ག་བ་ནས་ད་ཅིག་མང་ཤོས་འདྲ་བོ་དེ་གོ་སྐབས་མང་ཤོས་འདྲ་བོ་དང་ཅིག

དཔྱ་ཁྲལ་དེ་ནི་དེ་ཉིད་ནི་ལོ་དྲུག་ནས་སྤྲད་ཡས་ཅིག་རེད་དོ། ལོ་དྲུག་ནས་དེ་འདྲའི་ཕྲུ་གུ་གྲངས་ཀ་དེ་འདྲའི་ནི་ཡང་མང་བ་ཡོང་གི་ཡོད་ན་ཡང་ཅིག་མི་རྒན་པ་ལོ་བཅོ་བརྒྱད་བརྒལ་ནས་ད་འོས་ཤོག་བླུགས་ཐུབ་མཁན་ད་ཐོབ་ཐང་ཡོད་མཁན་དེ་ཚོ་གི་མང་བ་ཡོང་གི་ཡོད་ན། ད་འདི་ངེད་ཀྱི་ཁ་སང་ང་ཚོ་ལ་ཡ་མིང་གཞུང་རག་དུས་ཙམ་པར་འདི་ག་ཙམ་ཅིག་ངས་དབྱེ་བ་ཕྱེ་རག་མ་སོང་ཡིན་ནའི་ཀྱི་ད་ད་ད་ང་ཚོ་གཅིག་སྟོང་བདུན་བརྒྱ་ལྷག་ཅིག་གི་ད་མིང་གཞུང་འབྱོར་བ་འདི

མི་དར་མ་ནང་ལོགས་ལ་འདུག། ཆུང་བ་ནང་ལོགས་ལ་འདུག་ཡང། ཅིག་སྐྱེ་དམན་དེ་འདྲའི་ནང་ལོགས་ལ་འདུག་ལགས་འོ། ལགས་སོ་ལགས་སོ། ད་ད་ལྟ། ངེད་ཀྱིས་ད་ལྟ་འདི་ཞིབ་འཇུག་ཅིག་བྱེད་དུས་ད་ལྟ་ཉིས་སྟོང་གསུམ་གྱི་ཚུན་ཆད་བར་དུ། ད་ལྟ་འདི་བཙན་བྱོལ་བོད་མིའི་གི་དཔྱ་ཁྲལ་ལག་དེབ་གྲངས་ཀ་ག་ཚོད་བཟོས་ཡོད་མེད་ཟེར་ཅིག་ཁོ་རང་ཚོ་གི་ད་ལྟ་ཐོ་འདྲ་བོ་ཅིག་བསྟན་ཤག་འདི་ནང་ལོགས་ལ་ད་ཅིག་འབུམ་གཅིག་དང་སྟོང་ཕྲག་སུམ་ཅུ་ཙམ་ཅིག་བཟོས་ཡོད་པའི་གི་དེ་འདྲས་འདུག

ཨ་རི་ལྟ་བུ་ལ་ཡང་ཅིག་བོད་པ་ཚོ་ཡོང་སྐྱབས་བཅོལ་ཞུ་ཟེར་ནས་བོད་པ་ཡིན་ཟེར་གི་ང་བོད་པ་ཡིན་ཟེར་གི་ཅིག་ངོ་བོ་ཟེར་ན་དང་ཅིག་མཚོན་རྟགས་ཟེར་ན་ཅིག་ལག་འཁྱེར་ཟེར་ན་རེད་དེ་ཡོད་ན་མེད་ན་འདི་ཡང་རང་བཙན་ལག་དེབ་ལ་ཐུག་བསྡད་ཡོད་ས་རེད་བ་ལགས་དེ་བྱས་དུས་ད་ལྟ་བར་སྐབས་ཅིག་ལ་རང་བཙན་ལག་དེབ་ཡང་ཅིག་ལྷུག་སྤྲད་ཡ་ལ་ཏོག་ཙམ་ཅིག་ལྷུག་ལྷུག་ཏུ་ཕྱིན་པ་འདྲ་བོ་ཅིག་ཏེ་འདི་ལ་ཡང་གོ་སྐབས་ལེན་མཁན་མང་པོ་ཅི་བྱས་ཡང་ཕྱི་རྒྱལ་ཨ་རི་ནང་ལོགས་ལ་ཡང་ཅི་བོད་པ་མ་ཡིན་པ་གཞན་པ་དེ་འདྲི་གི་རང་བཙན་ལག་དེབ་ལེན་མཁན་མང་པོ་བྱུང་རེད་ཟེར་ཡ་ང་ཚོས་བརྒྱུད་ལམ་དང་ག་ས་ག་ནས་དེ་འདྲི་མཐོང་ཡ་ཡོད་རེད་ད་ཅི་དེ་རེད་ད་ཡིན་ན་ཡང་འདི་ལ་བརྟེན་བྱས་ནས་ཡང་ཅི་དམ་དྲག་ཞེ་པོ་ཅི་བཟོས་ཅི་དམ་དྲག་ཞེ་པོ་བཟོས་བ་ལ་བརྟེན་བྱས་ནས་ཡང་སྤྲད་མཁན་དང་དེ་འདྲི་གི་ཐོག་ལ་ཡང་ཅི་ཉུང་འགྲོ་ཡ་ཡོད་པ་དེ་འདྲི་ཟེར་གི་ཡོད་ན་ད་ཅི་དང་པོ་འདྲ་བོ་ཞིག་འདུག་ད་དེང་ཞག་གསར་པ་བཟོ་ཡ་ཡིན་པ་ན་པར་མང་པོ་དགོས་ཡ་དང་གཅིག་དགོས་ཡ་གཉིས་དགོས་ཡ་དང་དེ་མང་པོ་ཞེ་ཅིག་འདུག་བ་ལས་དེ་གི་ཡང་ཅིག་བཟོ་མཁན་དང་དེ་ཚོ་ལ་ཡང་ཅིག་ཏོག་ཙམ་ཅིག་ཉུང་འགྲོ་ཡ་གི་རྐྱེན་དེ་ཡིན་ན། ད་ཐུགས་ཁག་ཡོད་མ་རེད་ང་ཚོའི་གི་ག་རེ་ཞུ་གི་རེད་ད་དཔྱ་ཁྲལ་ལག་དེབ་གཅིག་བཟོ་དུས་ཙམ་པ་ལ་ཡ་ད་རྒྱབ་རྟེན་གི་ཡིག་ཆ་འདི་དགོས་ཡ་གལ་ཆེ་ཤོས་ཆགས་བསྡད་གི་ཡོད་རེད་ད་ང་ཚོ་ད་ཡིག་ཆ་ག་རེ་བཟོས་གི་ཡོད་ནས་ཁྲིམས་མཐུན་གི་ཡིག་ཆ་ག་རེ་བཟོས་གི་ཡོད་ནས་དེ་ལ་ཡ་ང་ཚོ་རྒྱབ་རྟེན་གི་ཡིག་ཆ་འདི་དགོས་ཡ་གལ་ཆེན་པོ་ཆགས་གི་ཡོད་རེད་ད་ང་ཚོ་ཨ་རི་ནང་ལོགས་ལ་ཡ་ཞུ་ངེས

འདི་དེ་འདྲ་དེ་འདྲ་ཅིག་ཡིན་ལབ་དུས་ཙམ་པ་ལ་འདི་ཡིན་པའི་གི་ཁུངས་སྐྱེལ་གྱི་ཡིག་ཆ་གཅིག་མེད་ན་བཟོ་ཐུབ་མ་རེད། དེ་ཡོང་དུས་ཙམ་པ་ལ་ཡ་འདིའི་ཆ་རྐྱེན་འདི་སྔོན་མ་ནས་ཡོད་པ་ཅིག་རེད། ད་གང་ལྟར་སོ་སོ་ལ་ཡ་ཁུངས་ལྡན་གྱི་ཡིག་ཆ་དང་ད་ང་ཚོས་ཁྲིམས་མཐུན་གྱི་ཡིག་ཆ་ཞིག་ལབ་ཡོད་ར། ཁྲིམས་མཐུན་ཡིག་ཆ་ཅིག་སྟོན་ཡ་ཡག་པོ་ཡོད་ན། བཟོད་མ་ཁ་ས་བཟོ་ཡ་ལ་དཀའ་ངལ་ཆེ་ཡོད་མ་རེད། ད་ལྟའི་ཆ་ལ་ཡ་ང་ཚོ་དཔྱ་ཁྲལ་ལག་དེབ་དངོས་སུ་ང་ཚོ་ད་སྤྱི་མཐུན་ཚོགས་པའི་གི་ཐུགས་ཁུར་བཞེས་ནས་ང་ཚོ་ལ་ཡ་བཏང་གི་ཡོད་རེད་ང་ཚོའི་གི་དུས་བབ་དཔལ་འབྱོར་ལས་ཁུངས་ལ་བཏང་གི་ཡོད་རེད།

སྣེ་ལེན་གྱི་ངོ་སྦྱོར་འདི་ཡི་བརྒྱུད་ནས་ང་ཚོ་དཔྱ་ཁྲལ་ལག་དེབ་བཟོས་ཀྱི་ཡོད་རེད་ཨ་སི་པི་འདི་གི་བརྒྱུད་ནས་ང་ཚོ་ལ་ཡ་ཨར་སི་ལབ་ནས་རྒྱ་གར་ལ་ཡ་གཏན་སྡོད་ཆོག་པའི་ལག་འཁྱེར་འདི་བཟོས་བསྡད་ཀྱི་ཡོད་རེད་ད། བོད་ནས་ཚུར་ཕྱི་རྒྱལ་ངོས་ལ་ཡ་ཁ་ཐུག་ཕེབས་མཁན་ལ་ཡ་ད་འདི་གི་ད་བརྒྱུད་ལམ་འདི་མེད་དུས་ཙམ་པ་ལ་ཡ་ད་སྒྲིག་འཛུགས་ངོས་ནས་ཡ་ང་ཚོའི་གི་ད་བོད་ལ་བཞུགས་པའི་གི་བོད་རིགས་སྤུན་ཟླ་ཚོ། ཅིག། ཕྱི་རྒྱལ་རྒྱལ་ཁབ་ལ་ཡང་ཕེབས་དུས་ཙམ་པར་ཡང་ཁོང་རྣམ་པ་ལ་ཀྱི་ད་ང་ཚོའི་ཀྱི་ཅིག་སྒྲིག་འཛུགས་ངོས་ནས་ཆ་རྐྱེན་བསྐྲུན་དགོས་པ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་བྱེད་དུས་ཙམ་པར་ལ་ཡང་ད་སྣེ་ལེན་གྱི་ངོ་སྦྱོར་གྱི་ཚབ་ལ་ཡང་ནི་བདེ་སྲུང་གི་རྒྱབ་གཉེར་དེ་དགོས་ཡ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་ལ་ཡང་སྣེ་ལེན་མ་བརྒྱུད་པའི་གྱི་རྒྱབ་གཉེར་ལབ་ནས་ང་ཚོ་ཞུས་བསྡད་ཀྱི་འདུག་ཨ་ཁོ་རང་ཚོ་ལ་ཡང་ང་ཚོ་གཏན་འབེབས་ཀྱི་འགེངས་ཤོག་ཁག་ཁག་ཡོད་རེད། དེ་ལ་ཡང་ཨ་ནི་ཁོ་རང་ཚོའི་གི་ཧྥོམ་ཤོག་འགེངས་ཤོག་ཤོག་གྲངས་བཞི་ཡོད་རེད་དེ་རྒྱབ་ཨ་ནི་ཁོ་རང་ཚོའི་གི་རྒྱབ་རྟེན་ཡིག་ཆ་ཁག་ཁ་ཤས་ཡོད་རེད་དེ་གས་དེ་ང་ཚོས་བདེ་སྲུང་ལ་བཏང། བདེ་སྲུང་གི་ངོས་ནས་ཁོ་རང་ཚོའི་གི་ད་ཁོ་རང་ཚོའི་གི་ཕྱག་ལས་གནང་སྟངས་གི་ཆ་ནས་ད་ག་འདྲ་ཞིབ་འཇུག་ག་འདྲ་བྱེད་དགོས་ཡོད་ནི་རེད། རྒྱབ་གཉེར་གནང་ཕྱོགས་སྒང་ལ་ཡང་ཁོ་རང་ཚོ་ཁོ་རང་ཚོ་ལ་གི་ཡང་ཅིག་ག་རེ་ཞུ་གི་རེད་ལམ་སྟོན་ཅིག་ཡོད་རེད་བ། དེ་ཙམ་པ་ལ་ཡང་ད་ག་འདྲ་ཧྥོམ་ཤོག་འདི་ཏག་ཏག་ཅིག་བརྒྱངས་པ་བྱས་ཨ་ནི་ཁོ་རང་ཚོའི་གི་ཆ་རྐྱེན་དེ་ཏག་ཏག་ཚང་གི་ཡོད་ན

རང་བཙན་ལག་དེབ་འདི་བོད་ཀྱི་ཡུལ་མི་གི་ཡིན་པ་དང་ཡུལ་མི་གི་འགན་དང་ཐོབ་ཐང་གཉིས་ཆ་གཅིག་བརྩི་འགྲོ་གི་ཡོད་རེད་དེ་མཉམ་དུ་ལ་ཡང་ཅི་རྒྱབ་སྐྱོར་བ་ཚོ་ལ་ཅི་པེ་ཤག་ཞབས་འདེགས་ཕུལ་ནི་ཡོད་ན་ཕུལ་ཡས་ཀི་གོ་སྐབས་སྤྲད་ཡས་ཀི་ཆེད་དུ་ཡང་བུ་ལུ་བུག་ལབ་ཡས་ཅི་ཡོད་ས་རེད་བ་དེ་གི་ད་ལྟ་བར་དུ་ཕན་གནོད་ག་འདྲི་འདྲ་བོ་ཅིག་ཡོང་གི་ཡོད་རེད་དེ་གི་ཡང་ཅི་གྲངས་ཀ་འདྲ་བོ་ཅིག་ཧ་གོ་གི་རེད་བས། ད་ལྟ་ལག་དེབ་སྔོན་པོ་འདིས་ང་ཚོས་ཀྱི་བོད་མིའི་གདུང་སེམས་མཉམ་སྐྱེད་ཀྱི་ལས་གཞི་ཅིག་སྒང་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད། དེ་གི་ནང་ལོགས་ལ་ཡང་མཉམ་ཞུགས་རེད་ད་ནང་བཞིན་གྱི་ལག་དེབ་སྔོན་པོ་བརྒྱུད་ནས་ང་ཚོ་ལ་ཡང་ཞལ་འདེབས་རྒྱ་མི་ཆུང་བ་ག་ཚོད་བྱུང་གི་ཡོད་ནའང་དེ་ང་ཚོས་ཉམས་མེད་ཞལ་འདེབས་ཅིག་སྒང་ལ་བརྩི་གི་ཡོད་རེད། ཉམས་མེད་ཞལ་འདེབས་འདི་ད་ག་ད་སྙུན་ལ་ཡང་ད་ག་ད་ཚད་བཀག་ཡོད་མ་རེད་སྒོར་མོ་གཅིག་སྤྲད་ནའང་རེད་སྒོར་མོ་ལྔ་སྤྲད་ནའང་རེད་བཅུ་སྤྲད་ནའང་རེད་དེ་ལ་ཡང་ཚད་བཀག་མེད་དུས་ཙམ་པ་ལ་ཡང། ཨ། འདི་གི་དཔྱ་ཁྲལ་ཨ། འདི་གི་ད་ལྟ་ལག་དེབ་སྔོན་པོ་འདི་འདི་ཨ། ང་ཚོ་བོད་མིའི་སྒྲིག་འཛུགས་དང་ད་ག་ནང་བཞིན་གྱི་བོད་ཀྱི་བདེན་དོན་གྱི་འཐབ་རྩོད་ལ་ཡ། ཅིག་དགའ་ཞེན་དང་རྒྱབ་སྐྱོར་གནང་མཁན་གྱི་ད་གང་ཟག་ཅིག་ལ་ཡང་ང་ཚོ་ད་ངོས་ལེན་བྱེད་ཀྱི་ཡོད་རེད་འདི་ལག་དེབ་སྔོན་པོ་འདི། ད་ལྟ་འགྲོ་བཞིན་ན་ད་ང་ཚོ་ད་ད་ལྟ་བར་དུ་མང་ཆེ་ཅིག་བོད་ཀྱི་ཐེབས་རྩ་བརྒྱུད་ནས་ཀྱི་ང་ཚོ་མ། བོད་ཀྱི་ཐེབས་རྩ་བརྒྱུད་ནས་ང་ཚོ་ལ་ཡ་ད་ལག་དེབ་སྔོན་པོ་གྱི་ནང་ལོགས་ལ་ཡ་འདི་མཉམ་ཞུགས་གནང་མཁན་གྱི་ཅིག་རག་བསྡད་ཀྱི་ཡོད་རེད། ཨ་ནི་ད་ཁ་སང་ང་ཚོ་ཉེ་ཆར་སྤྱི་ཟླ་བདུན་པ་ནང་ལོགས་ལ་ཡང་ང་ཚོ་ད་སྤྱི་མཐུན་ཚོགས་པ་ཁག་ཚང་མ་ལ་ཡང་ང་ཚོ་གསལ་བསྒྲགས་གནང་རེད་གསལ་བསྒྲགས་བྱས་པ་ནང་བཞིན་གྱི་ཨ་ནི་ད་ལྟའི་ཆར་ལ་ང་ཚོ་ས་གནས་རེ་ཟུང་ནས་ཨ་ནི་འདི་སྒང་ལ་ཡང་དོ་ཁུར་གནང་མཁན་བྱུང་སོང་ལའོ་ད་ག་ད་དེབ་ལག་དེབ་སྔོན་པོ་གི་དངུལ་འདི་ང་ཚོ་ད། ཕྱོགས་བསྡོམས་མ་དངུལ་ནང་ལོགས་ལ་ཡིན་པ་གང་ཞིག་ལ་འདི་ང་ཚོ་གཏན་འཇགས་གཞུང་གི་གཏན་འཇགས་མ་དངུལ་ཞིག་ནང་ལ་ཚུད་ཀྱི་འདུག་གཏན་འཇགས་མ་དངུལ་ཞིག་ནང་ཚུད་དུས་ཙམ་པ་ལ་ཡ་ད་གང་དག་ལག་དེབ་སྔོན་པོ་ནང་ལོགས་ལ་དངུལ་ག་ཚོད་བྱུང་གི་ཡོད་པ་འདི་སྒྲིག་འཛུགས་ཀྱིས་གང་དག་མ་དངུལ་ལ་ཡར་འཕེན་གྱི་ཡོད་པ་འདི་གསལ་པོ་རེད་ཤག་བསམ་གྱི་འདུག་ལོ། ད་ཐང་གིས་འགོ་བཙུགས་ཏེ་ཆེད་ཀྱི་རང་བཙན་ལག་དེབ་འགོ་བཙུགས་བྱས་ནས་ད་ལྟ་བར་དུ་གནས་ཚད་དེ་ལ་གཞི་བཞག་པ་ཡིན་ན་ཅིག་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སོང་དང་ཡང་བརྒྱ་ཆ་བརྒྱད་ལྷག་ཙམ་གྱིས་ཟིན་གྱི་ཡོད་ས་རེད་ད་ད་དུང་མི་མང་རུ་འགྲོ་ན

དཔྱ་ཁྲལ་ཚན་པ་ལ་ཡང་དེབ་སྐྱེལ་བྱེད་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེབ་སྐྱེལ་བྱས་ལ་ཡང Google Doc གི form ཤོག་ཅིག་འདུག་འདི་བཀང། འདི་ང་ཚོ་དཔྱ་ཁྲལ་ཚན་པ་ལ་བཏང། ཡང་འདི་ཡང་བརྒྱུད་རིམ་འདི་ཡང་སྐབས་རེ་ཡང་ཏོག་ཙམ་ཟིང་པོ་འདུག་ལབ་མཁན་འདི་འདྲའི་ད་ང་ཚོ་ལ་ཡང་ཐད་ཀར་འབྲེལ་བ་བྱེད་མཁན་བྱུང་ན། ཡང་ཁོ་རང་གི email འདི་ང་ཚོས་ལེན་ང་ཚོས་ཀྱི་དཔྱ་ཁྲལ་ཚན་པ་ལ་ཡང་ཕར་བཏང། དཔྱ་ཁྲལ་ཚན་པ་གིས་དེབ་སྐྱེལ་བྱེད་འདི་སང་ཉིན་དེ་ལ་ཨ་ནི་ཁོང་ཚོས་ཀྱིས་ད་དེབ་སྐྱེལ་བྱེད་བྱས་ཚར་བ་བཟོ་གི་རེད་དེ་བྱས་ཚར་བའི་རྗེས་ལ་སོ་སོའི་གྱི Chatrel Dot Net ལ་ཡར་འགྲོ་ནས་ཨཱ་སོ་སོའི་གྱི་ད་གང་དག་དྲ་རྒྱ་བརྒྱུད་ནས་དངུལ་འདི་གི་ཆ་ཚང་ཅིག་སྤྲད་ཀྱི་ལམ་ཁ་ཡོད་རེད་ལའོ། ལགས་སོ། ལགས་སོ་ད་དང་ད་དཔྱ་ཁྲལ་ལག་དེབ་དྲ་ཚོགས་ལ་སྤྲད་ཡའི་སྐོར་ལ་ཨཱ་ནི་བསྟན་འཛིན་ངག་དབང་ལགས་ཅིག་མར་ང་ཚོ་ལ་ཅིག་ཁྲིད་རོགས་བྱེད་དང། ད་ང་ཚོ Google Google Chrome བརྒྱུད་ནས་འགྲོ་གི་ཡོད་ནའང་རེད Safari བརྒྱུད་ནས་འགྲོ་གི་ཡོད་ནི་རེད།

དེ་ཡང་བོད་པ་ཚོ་གི་ཅིག་ཞེད་ནས་ཡང་ཅིག་བདེ་འཇགས་ཀྱི་ཐོག་ལ་ཡང་དེ་འདྲའི་སེམས་ཚབས་བྱེད་མཁན་འདུག་ཨ། ད་ང་ཚོའི་དྲ་རྒྱ་ཁག་ལ་ཅ་ལག་ཉོས་ནས་ཅིག Credit Card སྤྲད་པ་ནང་བཞིན་དེ་དེ་དང་གཅིག་པ་གཅིག་རྐྱང་ཅིག་ཡིན་གྱི་རེད། ཨ་ནི་ད་དུང་འདི་ཅིག་གསུང་རོགས་བྱེད་དང་ད་ལྟ་དེ། ཨ། རང་བཙན་ལག་དེབ། སྤྲད་མི་དགོས་མཁན་ཧ་ལམ་ཕལ་ཆེར་ལོ་བརྒྱད་ཅུ་གྱ་ལྔ་སྒང་ལ་ཡིན་ན་ཨ་ནི་ད་སྤྲད་མ་དགོས་ཡ་འདྲ་པོ་ཅིག་མ་གཏོགས་གཞན་པ་ཅིག་གསུངས་པ་ཡིན་ན་སྐྱེས་པ་ནས་བཟུང་བྱས་ནས

ད་སྤུ་གུ་ལོ་དྲུག་ནས་ལོ་བཅུ་བདུན་བར་དུ་དངུལ་སྒོར་མོ་བཅུ་གཉིས་སྤྲད་དགོས་རེད་ཨ་རི་ཡིན་ན་ཨ་རི་ཌོ་ལར་བཅུ་གཉིས་བྱས་ད་ག་ནང་བཞིན་གྱི་ཨ་ནི་ལོ་བཅུ་བདུན་ནས་ཨ་དེ་ནས་ཡར་ད་གལ་སྲིད་ལས་ཀ་ལས་ཀྱི་མེད་ན་སྒོར་མོ་བཞི་བཅུ་ཞེ་དྲུག་བྱས་ཨ་འདི་རྗེས་ལ་ཨ་ནི་ལས་ཀ་ལས་ཀྱི་ཡོད་ན་སྒོར་མོ་བཞི་བཅུ་ཞེ་དྲུག་སྒང་ལ་ཨ་ནི་ད་ལས་ཀ་ལས་ཀྱི་ཡོད་བས་ཀྱི་ཨ་ནི་དཔྱ་ཁྲལ་གྱི་བབ་དེ་སྒོར་མོ་ལྔ་བཅུ་བསྡོམས་པས་སྒོར་མོ་དགུ་བཅུ་གོ་དྲུག་རེད་ལོ་ལོ་གཅིག་ལ

ལོ་གཅིག་ད་སྐབས་རེ་ལོ་གཅིག་ཆད་དེ་ནས་ནི་ཡང་ལོ་གཉིས་པ་ཅིག་ཆད་དེ་ནས་ནི་གཅིག་ཆད་གཉིས་ཆད་བྱེད་དུས་ཙམ་པར་ད་ཁོ་དངུལ་འབོར་དེ་ཤུགས་ཆེན་པོ་ཆགས་བསྡད་ཡོད་ར་ཨ་འདི་དེ་ཡང་དེ་སྤྲད་ལ་ཡང་འཚེར་གྱི་འདུག་ཨ་ཨ་འདི་ཡིན་ཙམ་པར་ད་གང་དག་ང་ཚོ་ཆག་ཡང་དེ་སྤྲད་དེ་ནས་དུས་རྒྱུན་དུ་སྤྲད་ནས་དེ་སྤྲད་དེ་ནས་དེ་ཚོ་གཅིག་གིས་ད་ཆག་ཡང་འདི་འདྲ་གཏང་བཏང་བ་ཡིན་ན་ཡང་མ་འོངས་པར་ཆག་ལང་ཤོར་བྱས་ནས་ཡང་བསྐྱར་ཆག་ཡང་སྤྲད་གི་རེད་བསམ་བྱས་ནས་དེ་གིས་ཕན་ཡག་ཚབ་ལ་སྡུག་རུ་འགྲོ་གི་མི་ཡོང་བས་བསམ་བསམ་དེ་འདྲའི་དོགས་གནས་ཅིག་འདུག་ཨ་ད་ཡིན་ན་དོན་དངོས་སུ་ཆག་ཡང་འདི་གིས

བསྐྱར་དུ་གསན་རོགས་གནང། བཞུགས་སྒར་དྷརམ་ས་ལར་རྟེན་གཞི་བྱས་པའི་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་མི་ལོ་ཧྲིལ་པོ་བཅོ་ལྔ་འཁོར་བའི་དུས་དྲན་ཞིག་གི་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་སྲུང་བརྩི་གནང་ཡོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚན་པ་ད་ག་ནང་བཞིན་བོད་ཀྱི་འགྲེམས་སྟོན་ཚན་པ་བཅས་ཐུན་མོང་གིས་གྲོང་ཁྱེར་ཀོལ་ཀ་ཏཱ་ནས་འགོ་བཙུགས་ཏེ་ནུབ་བང་ཀ་ལིའི་མངའ་སྡེ་སི་ལི་གུ་རི་དང་རྡོ་རྗེ་གླིང་དེ་ནས་རིམ་བཞིན་འབྲས་ལྗོངས་མངའ་སྡེའི་སྒང་ཏོག་བཅས་པའི་ནང་བོད་དོན་འབྲེལ་བའི་གཏམ་བཤད་དང་བགྲོ་གླེང་འགྲེམས་སྟོན་བཅས་གོ་སྒྲིག་ཞུས་པ་བརྒྱུད་བོད་ཀྱི་གནད་དོན་མང་ཚོགས་ལ་གོ་རྟོགས་སྤེལ་ཐབས་ཀྱི་ལས་འགུལ་ཞིག་སྤེལ་བཞིན་ཡོད་འདུག། བལ་ཡུལ་དང་བོད་ཀྱི་ས་མཚམས་སྒོ་བརྒྱབ་པ་དེས་ས་མཚམས་སུ་གནས་སྡོད་བྱ་མཁན་གྲོང་གསེབ་པའི་འཚོ་བར་ཧ་ཅང་དོ་ཕོག་ཆེན་པོ་བྱུང་ཡོད་པ ANI གསར་ལས་ཁང་གིས་གནས་ཚུལ་སྤེལ་འདུག།